གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས། འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ། རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར། འདི་ག་ཨ་མི་རི་ཁའི་རྒྱལ་ས་ཝ་ཤིང་ཏོན་ན་རྟེན་གཞི་གནང་བའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་རིང་མིན་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་ནང་མོལ་མ་ཡིན་པར་ཡོངས་བསྒྲགས་ཐོག་ནས་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་འབྲུག་ཡུལ་དང་རྒྱ་ནག་དབར་ས་མཚམས་གྲོས་མཐུན་བཞག་པ་ཙམ་ལས་བརྒལ་ཏེ། འབྲེལ་ལམ་ཐག་ཉེ་ཆགས་ན་རྒྱ་གར་ལ་ཉེན་ཁ་དང་ཐུགས་འཚབ་གནང་དགོས་སུ་འགྱུར་རྒྱུ་རེད་ཅེས་རྒྱ་གར་གྱི་སྲིད་དོན་ཉམས་ཞིབ་པ་ཚོས་ངོས་འཛིན་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཤེས་ཡོན་སློབ་གསོའི་ལེ་ཚན་ནང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གསར་འཛུགས་གནང་སྟེ། ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་དང་བསྟུན་ནས་སློབ་སྤྱི་མཆོག་ལ་གནས་འདྲི་ཞུས་པ་ཞིག་དང། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ན་རྟེན་གཞི་གནང་བའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རིང་མིན་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་ཡོངས་བསྒྲགས་ཐོག་ནས་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་འདུག། དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་ཟླ་བ་འདིའི་ནང་ཨ་རིའི་ནང་ཐུག་འཕྲད་གནང་རྒྱུ་ཡིན་པས་ན་ཨ་རིའི་སྲིད་འཛིན་མཆོག་གིས་གོ་སྐབས་འདི་དམ་འཛིན་གནང་སྟེ་བོད་རྒྱའི་དཀའ་རྙོག་སེལ་ཐབས་སུ། སྲིད་འཛིན་བྷའི་ཏན་ངོས་ནས་སྲིད་འཛིན་རྣམ་གཉིས་དབར་ནང་ཁུལ་མ་ཡིན་པར་ཡོངས་བསྒྲགས་ཐོག་ནས་བོད་དོན་གླེང་སློང་གནང་རྒྱུར་འབོད་སྐུལ་ཞུས་ཡོད་ཅིང་ཨ་རིའི་གྲོས་ཚོགས་ཀྱིས་གཏན་འབེབས་གནང་བའི་བོད་དོན་སྲིད་བྱུས་ཁྲིམས་གཞི་ནང་ཨ་རིའི་སྲིད་འཛིན་དང་ཕྱི་དྲིལ་དྲུང་ཆེ་རྣམ་གཉིས་ཀྱིས་རྒྱ་ནག་གི་དཔོན་རིགས་ཁག་དང་མཇལ་འཕྲད་སྐབས་སུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཡང་ན་མགོན་པོ་གང་ཉིད་ཀྱི་སྐུ་ཚབ་ལྷན་དུ་གྲོས་མོལ་གནང་བ་བརྒྱུད་བོད་ཀྱི་གནད་དོན་ཞི་འགྲིག་ཡོང་བའི་སླད་ངེས་པར་དུ་སྐུལ་འདེད་གནང་དགོས་པའི་སྐོར་གསུངས་ཡོད་པ་ལུང་འདྲེན་གནང་འདུག། འདི་ཟླའི་ཚེས་བཅུ་གཅིག་ནས་བཅུ་བདུན་བར་ཨ་རིའི་ནུབ་ཕྱོགས་མངའ་སྡེ་ཀལ་ལི་ཧྥོ་ནི་ཡའི་གྲོང་ཁྱེར་ཆེན་པོ་སན་ཧྥི་རན་སི་སི་ཀོའི་ནང་བསྐོང་ཚོགས་གནང་རྒྱུའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གླེང་སྟེགས་ཀྱི་ཆེས་མཐོའི་ཚོགས་འདུ་འཚོགས་ཞོར་དུ་ཨ་རིའི་སྲིད་འཛིན་ཇོ་བྷ་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་མཇལ་འཕྲད་གནང་རྒྱུའི་མོས་མཐུན་བྱུང་ཡོད་པ་ལྟར་གོ་སྐབས་འདི་བཟུང་ནས་བོད་ཀྱི་གནད་དོན་གླེང་སློང་དགོས་སྐོར་སྲིད་འཛིན་བྷ་ཏན་མཆོག་ལ་འབོད་སྐུལ་ཞུ་གི་ཡོད་ལ། ཉེ་ཆར་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi གཉིས་དབར་ཨ་རིའི་རྒྱལ་ས Washington ན་མཇལ་འཕྲད་གནང་སྐབས་ཨ་རིའི་ཕྱི་སྲིད་དྲུང་ཆེ Blinken མཆོག་གིས་རྒྱ་ནག་གཞུང་གིས་བོད་དང་ཤར་ཏུར་ཀི་སི་ཐན་ཧོང་ཀོང་བཅས་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་གཏོང་བཞིན་པའི་གནད་དོན་གླེང་སློང་གནང་ཡོད་སྐོར་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ Matthew Miller ལགས་ཀྱིས་གསུངས་ཡོད་པའི་གནས་ཚུལ་འདུག་ཡང་རྒྱ་ནག་གི་སྲིད་འཛིན་ཨ་རིར་ཡོང་སྐབས། San Francisco། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ངོ་རྒོལ་རྔམ་སྟོན་གནང་འཆར་ཡོད་པ་མ་ཟད་འདི་ཟླའི་ཚེས་བཅུ་གཅིག་ཉིན་འདི་ག་ཨ་རིའི་རྒྱལ་ས Washington ལ། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ཨ་རིའི་གྲོང་ཁྱེར New York དང New Jersey ཡི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་གཉིས་ཟུང་འབྲེལ་སྒོ་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་རྔམ་སྟོན་གྱི་ལས་འགུལ་སྤེལ་གཏན་འཁེལ་འདུག། ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དྲུང་ཆེ

རྒྱལ་སྤྱིའི་ཡུ་གུར་གླེང་སྟེགས་ཅེས་པའི་ཚོགས་འདུ་དེ་བཞིན་ཉི་ཧོང་གི་རྒྱལ་ས་ཀྲོག་ཀིའོ་ནང་ཚོགས་ཡོད་པ་དང་ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་བོད་དང་ཤར་ཏུར་ཀི་སི་ཐན་གྱི་རིག་གཞུང་དང་ངོ་བོ་བཅས་པ་རྒྱ་ནག་ཅན་དུ་བསྒྱུར་བཞིན་པར་ཐུགས་འཚབ་ཆེན་པོ་ཡོད་སྐོར་གསུངས་པ་དང་སྦྲགས། འདས་པའི་ལོ་བཅུ་ཕྲག་བདུན་རིང་བོད་ནང་གི་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་པ་ལྟར་ད་ལྟའི་ཆར་བོད་ཀྱི་ཆོས་དང་རིག་གཞུང་རྩ་བརླག་ཏུ་འགྲོ་ཉེན་ཆེན་པོ་ཡོད་པ་དང་དེའི་རྒྱུ་མཚན་གཙོ་བོ་ནི་བོད་རྒྱའི་དཀའ་རྙོག་ཞི་འགྲིག་མ་ཐུབ་པར་བརྟེན་ནས་ཡིན་པས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་གནང་འདུག། ཡང་ཕྱི་དྲིལ་དྲུང་ཆེ་མཆོག་གིས་དེ་དང་འབྲེལ་ནས་ཨ་མི་རི་ཀའི་རང་དབང་ཁང་པ་ཞེས་པའི་ཞིབ་འཇུག་བསྟི་གནས་ཁང་གིས་འདོན་སྤེལ་གནང་བའི་སྙན་ཐོའི་ནང། བོད་ནི་ཆེས་རང་དབང་ཞན་པའི་ས་ཁུལ་དུ་ངོས་འཛིན་གནང་ཡོད་པ་ལྟར་རྒྱ་ནག་གཞུང་གི་སྟངས་འཛིན་དོ་དམ་འོག་བོད་ནང་རྒྱ་མིའི་མི་སེར་སྤེལ་ཡུལ་གཏན་ཆགས་སློབ་གྲྭ་ཁག་ནང་བོད་ཕྲུག་ས་ཡ་གཅིག་ལྷག་བཙན་ཤེད་ཐོག་བཅུག་ནས་བོད་རིགས་རྒྱ་རིགས་སུ་བསྒྱུར་ཐབས་ཀྱི་ངན་བྱུས་བཤམས་བཞིན་པ་དང་བྱེད་སྒོ་དེ་དག་ནི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་བཏང་བ་ཞིག་ཡིན་པའི་གསལ་བཤད་གནང་འདུག། ད་དུང་ཕྱི་དྲིལ་དྲུང་ཆེ་མཆོག་གིས་རྒྱ་གཞུང་གིས་བོད་མིའི་འགྲོ་འདུག་སྤྱོད་གསུམ་ལ་སོ་མྱུལ་བྱེད་ཕྱིར་བོད་མིའི་རིགས་རྫས་དཔེ་མཚོན་བསྡུ་རུབ་བྱེད་བཞིན་པའི་སྐོར་དང་རྒྱ་གཞུང་གིས་དྲག་གནོན་ཆེ་བའི་བཙན་དབང་ལ་ངོ་རྒོལ་གནང་ཕྱིར་བོད་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་ལྷག་གིས་རང་ལུས་མེར་བསྲེགས་གནང་བའི་གནས་ཚུལ་ཞིབ་ཕྲ་གསུངས་འདུག། ཡང་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་གིས་ཁྲིམས་འགལ་གྱི་བཙན་དབང་དང་ལོག་བཤད་ལ་ཁ་གཏད་གཅོག་ཕྱིར་བོད་མི་དང་ཡུ་གུར་བའི་གཞུང་འབྲེལ་འགོ་ཁྲིད་དང་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་འཐབ་རྩོད་པ་ཕན་ཚུན་བར་འབྲེལ་ལམ་དམ་ཟབ་ཏུ་གཏོང་དགོས་པའི་དགོངས་ཚུལ་བཏོན་གནང་བ་དང་དུས་མཚུངས། བོད་མིའི་སྒྲིག་འཛུགས་ངོས་ནས་བོད་མི་དང་ཡུ་གུར་ལྷོ་སོག་པོ་དང་ཧོང་ཀོང། མཱན་ཇུ་རི་ཡ་དང་ཐའེ་ཝན་མི་རིགས་བཅས་དང་ལྷན་དུ་འཐབ་ཇུས་ཚོགས་འདུའི་རིགས་འགོ་ཁྲིད་གནང་བཞིན་ཡོད་སྐོར་གསུངས་འདུག་རྩ་བའི་ཉི་ཧོང་དང་ཡུ་གུར་གྲོས་ཚོགས་འཐུས་མིའི་ཇུས་འདོན་ཚོགས་ཆུང་དང་རྒྱལ་སྤྱིའི་ཡུ་གུར་ལྷན་ཚོགས་ཀྱིས་འགོ་ཁྲིད་གནང་བའི་རྒྱལ་སྤྱིའི་ཡུ་གུར་གླེང་སྟེགས་དེ་བཞིན་རྒྱ་ནག་དམར་ཤོག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་གཏོང་བཞིན་པར་ངོ་རྒོལ་གནང་མཁན་གྲོས་ཚོགས་ཀྱི་འཐུས་མི་རྣམས་དང་ཆབ་སྲིད་མི་སྣ། འགྲོ་བ་མིའི་ཐོབ་ཐང་ཆེད་འཐབ་རྩོད་གནང་མཁན་དང་ཆེད་ལས་མཁས་པ་སོགས་ཕན་ཚུན་དབར་འབྲེལ་མཐུད་འགོ་ཁྲིད་གནང་ཕྱིར་ཡིན་འདུག་ཡང་གླེང་སྟེགས་འདིའི་ཐོག་བོད་མིའི་སྐུ་ཚབ་ཁོངས་སུ་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་དང་སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་བློ་བཟང་དབྱངས་མཚོ་ལགས་བཅས། ལྷན་ཞུགས་གནང་ཡོད་པའི་གནས་ཚུལ་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་ཡང་རྒྱ་ནག་གཞུང་གིས་གློག་ཤུགས་འགྲུལ་འཁོར་བཟོ་སྐྲུན་ལ་མཁོ་བའི་ལི་ཐིའམ་ཞེས་པའི་དངུལ་མདོག་ལྟར་དཀར་བའི་ལྕགས་རིགས་ཀྱི་གཏེར་རྫས་བོད་ནས་སྔོག་འདོན་ཤུགས་ཆེ་བྱེད་བཞིན་པའི་རྐྱེན་གྱིས་རྫས་འཇིག་སླ་བའི་བོད་མཐོ་སྒང་གི་སྣོད་བཅུད་རྟེན་འབྲེལ་ལ་གནོད་སྐྱོན་ཚབས་ཆེ་གཏོང་ཉེན་ཡོད་པ་མ་ཟད། བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་མུས་དེ་ཡང་གཏིང་ཟབ་ཏུ་འགྲོ་ཉེན་ཡོད་སྐོར་ཁ་སང་གཟའ་ལྷག་པའི་ཉིན་བོད་མིའི་ཉམས་ཞིབ་ལས་ཁང་གཡུ་ཐོག་གམ Turquoise Roof ཞེས་པས་སྙན་ཐོ་ཞིག་འདོན་སྤེལ་གནང་འདུག་རྒྱ་ནག་ནི་ད་ཆ་གློག་ཤུགས་འགྲུལ་འཁོར་བཟོ་སྐྲུན་གྱིས་ཚོང་སྒྱུར་བྱེད་མཁན་འཛམ་གླིང་ནང་གི་རྒྱལ་ཁབ་ཆེ་ཤོས་དེ་ཆགས་ཡོད་པ་དང་འགྲུལ་འཁོར་འདི་རིགས་བཟོ་སྐྲུན་ཆེད་མཁོ་བའི Lithium ཞེས་པའི་ལྕགས་རིགས་རྫས་ཀྱི་ཡོང་ཁུངས་རྒྱལ་ཁབ་གཞན་ལ་བརྟེན་དགོས་པས་ན་རྒྱ་ནག་གཞུང་གིས་རང་བྱུང་གཏེར་མཛོད་ཀྱིས་ཕྱུག་པའི་བོད་མཐོ་སྒང་ནས་གཏེར་ཁ་ཤུགས་ཆེ་སྔོག་འདོན་བྱེད་འགོ་བཙུགས་ཡོད་པ་དང། རྒྱ་ནག་གི Lithium། ཞེས་པའི་ལྕགས་རིགས་རྫས་དེ་ཁྱོན་བསྡོམས་བརྒྱ་ཆ་བརྒྱད་ཅུ་གྱ་ལྔ་ལྷག་བོད་མཐོ་སྒང་ལ་ཡོད་འདུག། རྒྱ་ནག་གིས་བོད་མཐོ་སྒང་གི་ཁོར་ཡུག་དང་སྣོད་བཅུད་རྟེན་འབྲེལ་ལ་དོ་སྣང་རྩ་བ་ནས་མ་བྱས་པར་གཏེར་རྫས་ཁག་མགྱོགས་པོ་དང་རིན་གོང་ཆུང་བ། ཛོར་པོའི་ཐོག་ནས་གང་བྱུང་ཤུགས་ཆེ་སྔོག་འདོན་བྱེད་བཞིན་པའི་རྐྱེན་གྱིས། རྒྱ་མིའི་གཏེར་རྫས་སྔོག་འདོན་བྱེད་མི་ཚོས་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེ་གཏོང་གི་ཡོད་སྐོར Turquoise Roof འམ་གཡུ་ཐོག་ཅེས་པའི་བོད་མིའི་ཉམས་ཞིབ་ལས་ཁང་གི་སྙན་ཐོ་སྤེལ་བའི་ནང་གསལ་འདུག་བོད་མིའི་ཉམས་ཞིབ་ལས་ཁང་དེས་མིས་བཟོས་སྲུང་སྐར་གྱི་གནས་སྡུད་རིགས་མི་དང་གནས་ཚུལ་འབྱུང་ཁུངས་གཞན་ཁག་བེད་སྤྱོད་གནང་སྟེ་ཞིབ་འཇུག་གནང་བའི་རྗེས་སུ་རྒྱ་ནག་གཞུང་གིས་བོད་ནང་ནས Lithium ཞེས་པའི་གཏེར་རྫས་སྔོག་འདོན་བྱེད་མུས་དང་ཨ་རིའི་མི་རྒྱུ་ཆེན Elon Musk གི་གློག་ཤུགས་འགྲུལ་འཁོར Tesla དང། དེར་ཁ་གཏད་གཅོག་མཁན་རྒྱ་ནག་ནང་ནས་བཟོས་པའི་གློག་ཤུགས་འགྲུལ་འཁོར། BYD། སོགས་ཐེ་བའི་གློག་ཤུགས་འགྲུལ་འཁོར་བཟོ་མཁན་ཚོ་དང་འབྲེལ་བ་ཆེན་པོ་ཡོད་པ་དང་གོང་ཞུས་འགྲུལ་འཁོར་གྱི་ཁེ་གཉེར་ལས་ཁང་ཁག་གིས་བོད་ནང་ནས་སྔོག་བཤེར་བྱེད་བཞིན་པའི་ལི་ཐིའམ་ལ་ཤུགས་ཆེར་བརྟེན་དགོས་ཀྱི་ཡོད་སྐོར་གསུངས་འདུག་ལ། ཡང་གློག་ཤུགས་ཀྱི་འགྲུལ་འཁོར་ག་ཚོད་ཆེ་བ་དང་མགྱོགས་པ་ཡོད་པ་དེ་ཙམ་གྱིས་ལི་ཐིའམ་ཞེས་པའི་གཏེར་རྫས་ཀྱིས་བཟོས་པའི་གློག་རྫས་སམ Battery དགོས་ཀྱི་ཡོད་སྐོར་གསུངས་འདུག། ཡང་བོད་པའི་ཉམས་ཞིབ་ལས་ཁང་གཡུ་ཐོག་གིས་བོད་མཐོ་སྒང་དང་དེའི་ཉེ་འཁྲིས་ཟི་ཁྲོན་དང་མཚོ་སྔོན་ཞིང་ཆེན་བཅས་ན་ལི་ཐིའམ་ཀྲོན་ས་ཡ་གསུམ་དང་ཚེག་དྲུག་གི་གཏེར་རྫས་ཡོད་སྐོར་རྒྱ་མིའི་ས་གཤིས་རིག་པས་བཤད་པར་ལུང་འདྲེན་ཡང་གནང་ཡོད་པ་སོགས་ཀྱི་གནས་ཚུལ་འདུག་ཡང། རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་ཨོ་སི་ཀྲེ་ལི་ཡའི་མི་སེར་ཡིན་པ་རྒྱ་རིགས་རྩོམ་པ་པོ་ཡཱང་ཅུན་གྱི་བུས་ཨོ་སི་ཀྲི་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བི་ནི་སི་མཆོག་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་སྐབས་ཁོང་གི་པཱ་ལགས་བཙོན་གྲོལ་གཏོང་དགོས་སྐོར་རྒྱ་མིའི་དཔོན་རིགས་ཚོའི་ལྷན་དུ་གླེང་དགོས་པའི་འབོད་སྐུལ་ཞུས་སྟབས་ཁོང་གི་པཱ་ལགས་གློད་གྲོལ་ཡོང་བའི་རེ་བ་བྱེད་བཞིན་ཡོད་པའི་གནས་ཚུལ་འདུག་དེ་ཡང་ཧྥ་རན་སིའི་གསར་ལས་ཁང་གི་གནས་ཚུལ་སྤེལ་དོན་ལྟར་ན། རྒྱ་ནག་ནང་སྐྱེས་པ་དང་ཨོ་སི་ཀྲི་ལི་ཡའི་མི་སེར་ཡིན་པའི་རྒྱ་རིགས་རྩོམ་པ་པོ་ཡཱང་ཇུན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་བཟུང་རྒྱ་ནག་གཞུང་གིས་སོ་མྱུལ་བྱས་པའི་ཉེས་མིང་འོག་གསང་བའི་ཐོག་ནས་ཁྲིམས་ཞིབ་བྱས་ཏེ་འཛིན་བཟུང་བཀག་ཉར་བྱས་པར། འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་སྐྱོན་བརྗོད་དྲག་པོ་གནང་འདུག་ཁོང་གི་མཁལ་མར་ནད་གཞི་ཕོག་པའི་རྐྱེན་གྱིས་ད་ཆ་ཁོང་གི་གཟུགས་གཞིའི་གནས་སྟངས་མགྱོགས་ཚད་མྱུར་པོའི་སྒོ་ནས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པར་བརྟེན་ནས། ཁོང་གི་ནང་མིས་ཁོང་འཛིན་བཟུང་བཀག་ཉར་འོག་ཤི་སྐྱོན་འགྲོ་ཉེན་ཡོད་པའི་ཞེད་སྣང་བྱེད་བཞིན་འདུག་དེས་ན་ཁ་སང་ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་རྒྱ་རིགས་རྩོམ་པ་པོ་ཡང་ཇུན་གྱི་བུས། ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་ཉིན་ཨོ་སི་ཀྲི་ལི་ཡའི་སྲིད་བློན་ཨན་ཐོ་ནི་ཨེལ་བི་ནིས་མཆོག་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་སྐབས་ཁོང་ནས་རང་གི་དབང་ཤུགས་ཡོངས་རྫོགས་བེད་སྤྱོད་གནང་སྟེ་བུ་དེའི་པཱ་ལགས་ཀྱི་ཚེ་སྲོག་སྐྱོབ་རྒྱུའི་སླད་དུ་གང་བྱེད་དགོས་ཀྱང་བྱེད་དགོས་པའི་འབོད་སྐུལ་བཀོད་པའི་ཡི་གེ་ཞིག་ཨོ་སི་ཀྲེ་ལི་ཡའི་གསར་ལམ་ཁག་ལ་འགྲེམས་སྤེལ་གནང་ཡོད་ཅིང་ད་དུང་ཡི་གེ་དེའི་ནང་གལ་ཏེ་ཁོང་གི་པཱ་ལགས་ལ་སྨན་བཅོས་མ་བྱས་ཚེ་བཀག་ཉར་འོག་འཆི་རྐྱེན་འགྲོ་ཉེན་ཡོད་པ་དང། གང་ལགས་ཞེ་ན་རྒྱ་རིགས་རྩོམ་པ་པོ་ཡཱང་ཇུན་གྱི་གྲོགས་པོ་གཞན་ཚོར་གནས་ཚུལ་ཐབས་སྡུག་དེ་རིགས་དངོས་སུ་བྱུང་སྐོར་བཀོད་འདུག་རྩོམ་པ་པོ་ཡཱང་ཇུན་ལ་སོ་མྱུལ་བྱས་པའི་ནག་ཉེས་བཙུགས་པ་བཞིན་དུ་ཨོ་སི་ཀྲེ་ལི་ཡའི་གསར་འགོད་པ་ཧན་ལི་ལ་སོ་མྱུལ་བྱས་པའི་གསལ་ཁ་མེད་པའི་ནག་ཉེས་བཙུགས་ནས་ལོ་གསུམ་རིང་བཙོན་འཇུག་བྱས་པའི་རྗེས་སུ་ཟླ་བ་སྔོན་མའི་འགོ་སྟོད་ལ་གློད་བཀྲོལ་ཐོབ་ནས་ཨོསི་ཀྲི་ལི་ཡའི་ནང་ཕྱིར་ལོག་གནང་ཐུབ་པ་དེ་ནི་གཙོ་བོ་ཨོསི་ཀྲི་ལི་ཡའི་གཞུང་ལ་ཞུ་གཏུག་མང་པོ་གནང་སྟབས་ཡིན་པས་ན་རྩོམ་པ་པོ་ཡཱང་ཇུན་ཡང་གློད་བཀྲོལ་ཐོབ་པའི་རེ་བ་ཁོང་གི་བུ་གཙོས་པའི་ནང་མི་རྣམས་ལ་བྱུང་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང་འབྲུག་ཡུལ་དང་རྒྱ་ནག་དབར་ས་མཚམས་གྲོས་མཐུན་བཞག་པ་ཙམ་ལས་བརྒལ་ཏེ་འབྲེལ་ལམ་ཐག་ཉེ་ཆགས་ན་རྒྱ་གར་ལ་ཉེན་ཁ་དང་ཐུགས་འཚབ། གནང་དགོས་སུ་འགྱུར་རྒྱུ་རེད་ཅེས་རྒྱ་གར་གྱི་སྲིད་དོན་ཉམས་ཞིབ་པ་ཚོས་ངོས་འཛིན་གནང་བའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བྷེ་སོག་ཚང་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། འབྲུག་རྒྱལ་ཁབ་དང་རྒྱ་ནག་གི་བར་ས་མཚམས་གྲོས་མཐུན་བཞག་པ་ཙམ་ལས་བརྒལ་ཏེ།
འབྲེལ་ལམ་ཐག་ཉེ་ཆགས་ན་རྒྱ་གར་ལ་ཉེན་ཁ་དང་ཐུགས་འཚབ་གནང་དགོས་སུ་འགྱུར་རྒྱུ་རེད་ཅེས་རྒྱ་གར་གྱི་སྲིད་དོན་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་འདུག་རྒྱ་ནག་གི་རྒྱལ་ས་པེ་ཅིང་གི་ནང་བདུན་ཕྲག་སྔ་མ་གི་ནང་འབྲུག་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་ལགས་དང། རྒྱ་ནག་གི་ཕྱི་སྲིད་བློན་ཆེན་སུན་ཝེ་ཏུང་རྣམ་གཉིས་ཐུག་འཕྲད་དང་འབྲེལ། རྒྱལ་ཁབ་ཕན་ཚུན་གྱི་བར་གྱི་ས་མཚམས་རྩོད་རྙོག་ཐག་གཅོད་བྱ་རྒྱུ་དང་ས་ཐིག་བཟོ་མཁན་ཕྱོགས་གཉིས་ཀ་གི་ཚོགས་ཆུང་ཟུར་འཛུགས་ཀྱི་གྲོས་མཐུན་ཞིག་བཞག་ཡོད་པ་དང་མཚུངས། ཕྱི་འབྲེལ་གྱི་འབྲེལ་བ་འཛུགས་རྒྱུ་གི་གྲོས་མོལ་ཡག་པོ་བྱུང་ལུགས་ཕྱི་སྲིད་བློན་ཆེན་གཉིས་ཀ་གི་གསར་འགོད་གསལ་བསྒྲགས་སུ་འཁོད་ཡོད་པ་མ་ཟད། རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲང་དང་ཕྱི་འབྲེལ་བློན་ཆེན་ཝང་ཡི་གཉིས་ཀྱང་འབྲུག་གི་ཕྱི་སྲིད་བློན་ཆེན་ལ་ཐུག་སྟེ། ས་མཚམས་རྩོད་རྙོག་སེལ་དགོས་པ་དང་ཕྱི་འབྲེལ་གྱི་འབྲེལ་ལམ་འཛུགས་དགོས་པ་ནན་བཤད་བྱས་ལུགས་སོགས་ཐོན་ཡོད་ནའང། འབྲུག་རྒྱལ་ཁབ་དང་རྒྱ་གར་གྱི་བར་བཞག་པ་གི་མཛའ་འབྲེལ་ཆིངས་ཡིག་ཏུ། འབྲུག་གཞུང་གིས་ཕྱི་འབྲེལ་ལས་དོན་གྱི་ཐད་དུ་རྒྱ་གར་གྱི་ལམ་སྟོན་ལ་ཉན་འཇོག་གནང་དགོས་པ་འཁོད་པ་དང་མཚུངས། འབྲུག་གཞུང་གིས་རྒྱལ་མཚམས་དཀའ་རྙོག་ཙམ་སེལ་ཆེད་དུ་གྲོས་མཐུན་ལ་མཚན་རྟགས་བཀོད་པར་དཀའ་ངལ་མེད་ནའང། དེ་ལས་སྤྲོ་བ་གི་རྒྱ་ནག་དང་འབྲེལ་ལམ་ཇེ་ཟབ་ཏུ་ཕྱིན་ན། རྒྱ་གར་གཞུང་གིས་ཐུགས་འཚབ་གནང་དགོས་ཆགས་ཀྱི་རེད་ཅེས། རྒྱལ་ས་ལྡི་ལི་གི་ནང་གི་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་གི་འགན་འཛིན་ཇཱ་ཡ་དེབ་རཱ་ནཱ་དཱིན་ལགས་ནས་འགྲེལ་བརྗོད་གནང་གི་འདུག།

རྒྱ་གར་གྱི་བྱ་དེའི་སྐེ་དང་མཚུངས་པ་གི་ས་ཁུལ་དུ་རྒྱ་ནག་གི་དམག་དོན་གྱི་ཉེན་ཁ་འབྱུང་རྒྱུ་ཡིན་པས། འབྲུག་གཞུང་གིས་རྒྱ་ནག་དང་ས་མཚམས་གྲོས་མཐུན་བཞག་པ་ཙམ་ལས་བརྒལ་ཏེ་ཕྱི་འབྲེལ་གྱི་འབྲེལ་ལམ་ཇེ་ཟབ་ཏུ་སོང་ན། རྒྱ་གར་གཞུང་གིས་ཐུགས་འཚབ་གནང་དགོས་སུ་གྱུར་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་པ་མ་ཟད། རྒྱ་ནག་དང་རྒྱ་གར་འབྲུག་གཞུང་བཅས་ཀྱི་བར་ས་མཚམས་ཆིངས་ཡིག་བཞག་པ་དེས།

ལྷག་པར་བྱ་དེའི་སྐེ་མཚམས་ལ་བཅར་ཐབས་བྱེད་བཞིན་པའི་འབྲུག་གཞུང་གི་བཀའ་འཁྲོལ་གྱི་འོག་རྒྱ་གར་གྱིས་ཉིན་གྲངས་བདུན་ཅུ་དོན་གསུམ་གི་རིང་རྒྱ་ནག་བཀག་འགོག་བྱེད་དགོས་ཐུག་སྟེ་ཚོད་ལྟ་ཆེན་པོ་ཟིག་བྱུང་བ་གི་སྐབས་ཀྱང། རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་དགུ་གི་ལོར་རྒྱ་གར་དང་འབྲུག་རྒྱ་ནག་གསུམ་གི་བར་རའི་ས་མཚམས་དང་འབྲེལ་བ་གི་གྲོས་མཐུན་བཞག་པ་རྡོག་རོལ་དུ་བཏང་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ཡང་རྒྱ་གར་གི་རྒྱ་ནག་ཉམས་ཞིབ་པ་སུ་ཡ་ཤི་ལགས་ནས་ཀྱང། འབྲུག་དང་རྒྱ་ནག་བར་གྱི་གྲོས་མོལ་དེ་ཨེ་ཤ་ཡ་གི་ས་མཚམས་དམ་དྲག་ཇེ་ཆེར་འགྲོ་རྒྱུ་དང། ལྷག་པར་རྒྱ་གར་གྱི་གྲོང་ཁྱེར་སི་ལི་གུ་རི་ཉེན་ཁ་གི་ནང་ལྷུང་རྒྱུ་རེད་ཅེས་འགྲེལ་བརྗོད་གནང་གི་འདུག། Bhutan gives up on that territory then it will be a real problematic situation for India. ས་མཚམས་དཀའ་རྙོག་དེས་ཨེ་ཤ་ཡ་གི་མངའ་ཁུལ་གྱི་རྒྱལ་མཚམས་ལ་འགྱུར་བ་གསར་བ་ཕྱིན་ཏེ། དཔེར་ན་འབྲོག་ལམ་གྱི་ས་ཁུལ་འབྲུག་གཞུང་གིས་རྒྱ་ནག་ལ་རྩིས་འབུལ་ཞུས་ཚེ་རྒྱ་གར་ལ་དཀའ་རྙོག་ཆེན་པོ་ཆགས་ནས་རྒྱ་གར་གྱི་སི་ལི་གུ་རི་གྲོང་ཁྱེར་ཉེན་ཁ་གི་ནང་ཚུད་ངེས་ཡིན་ཐོག་ཨེ་ཤ་ཡ་གི་ས་མཚམས་བདེ་སྲུང་ཇེ་དམ་དུ་འགྲོ་རྒྱུ་དང་གྲོས་མོལ་དེས་རྒྱ་ནག་ལ་ཁེ་ཕན་ཐོབ་རྒྱུ་རེད་ཅེས་འགྲེལ་བརྗོད་གནང་གི་འདུག། རྒྱ་ནག་གིས་ས་མཚམས་འདབས་འབྲེལ་གི་རྒྱལ་ཁབ་བཅུ་བཞི་ཡོད་ཁོངས་ནས་རྒྱ་གར་དང་འབྲུག་གཞུང་གཉིས་མ་གཏོགས། རྒྱལ་ཁབ་གཞན་དག་ཕལ་ཆེ་བར་གྲོས་མོལ་གྱི་ལམ་ནས་ས་མཚམས་རྩོད་རྙོག་སེལ་ཚར་ཡོད་ནའང། འབྲུག་གཞུང་དང་རྒྱ་ནག་གི་བར་ར་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་གི་ལོ་ནས་ཐད་ཀར་གྲོས་མོལ་བྱས་མིན་ལ་མ་ལྟོས་པར། ད་ལྟའི་བར་ར་ས་མཚམས་ཀྱི་དཀའ་རྙོག་སེལ་མེད་མོད། ད་ལྟ་འབྲུག་གཞུང་དང་གྲོས་མོལ་ཡག་པོ་བྱུང་ཚུལ་བསྟན་ཡོད་པའི་མུར། འབྲུག་རྒྱལ་ཁབ་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་གི་རྒྱུན་ལས་རྒྱལ་ཁབ་ཚོར་ཡང་ད་བར་ར་ཕྱི་འབྲེལ་བཙུགས་གནང་མེད་རུང། སྐབས་འདིར་རྒྱ་ནག་དང་ཕྱི་འབྲེལ་འཛུགས་རྒྱུ་གི་རྣམ་འགྱུར་མངོན་བཞིན་པ་དེས་རྒྱ་གར་གྱི་ཤུགས་རྐྱེན་ཁྱབ་ཁོངས་སུ་རྒྱ་ནག་འཛུལ་གི་ཡོད་པ་དང། ཨེ་ཤ་ཡ་དང་རྒྱལ་སྤྱིའི་ཆབ་སྲིད་ཁ་ཕྱོགས་ལ་འགྱུར་བ་འགྲོ་རྒྱུ་ཡིན་པ་གི་སེམས་འཚབ་དང་ཚོད་དཔག་གནང་མཁན་མང་དུ་འབྱུང་གི་ཡོད་པ་དང། ས་མཚམས་རྩོད་རྙོག་འདི་རིགས་རྒྱ་ནག་དམར་གཞུང་གིས་བོད་ལ་བཙན་འཛུལ་གྱི་རྗེས་སུ་གཅིག་རྗེས་གཉིས་མཐུད་དུ་བྱུང་བ་གི་གནས་ཚུལ་ཟིག་ཆགས་ཡོད་པ་རེད།
བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་ལྔ་བའི་ཚེས་ཉེར་དགུ་དང་སུམ་ཅུ་གཉིས་ལ། དྲ་ལམ་ཐད་གཏོང་བརྒྱུད་ནས་འཕགས་མཆོག་ཐུགས་རྗེ་ཆེན་པོའི་དབང་ཆེན་དང། སྤྱན་རས་གཟིགས་སེང་གེ་སྒྲའི་རྗེས་གནང་བསྩལ་འདུག་པས། ཚན་པ་བརྒྱད་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། མདོ་དང་སྔགས་ཀྱི་དབྱེ་བ་མེད་ཅིང། ལྟ་བ་དང་གྲུབ་མཐའི་ས་མཚམས་ཀྱང་མེད་པར། ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ལྟ་གྲུབ་འཛིན་མཁན་ཞིག་ཡིན་ཕྱིན། གཞི་རྩའི་ཆ་ནས་བདག་མེད་པའི་ལྟ་བ་འདོད་མཁན་ཞིག་ཡིན་དགོས་ཀྱི་ཡོད་པ་དང། གྲུབ་མཐའ་རང་རང་གི་ཐུན་མོང་མ་ཡིན་པའི་བདག་མེད་སྒྲུབ་སྟངས་ཡོད་པ་ཡིན་ཀྱང། རྩ་བའི་ཆ་ནས་བདག་དང་རྟག་པ་རང་བྱུང་གི་སྐྱེས་བུ། འཇིག་རྟེན་བཀོད་པ་པོ་བཅས་དེ་དག་འདོད་མཁན་ཞིག་ཡོང་ཐབས་མེད་པ་དེ་ཡིན། ཡིན་ན་ཡང། བྱེ་མདོ་གཉིས་ཀྱི་བདག་མེད་འཇོག་སྟངས་དང། གྲུབ་མཐའ་གོང་མ་དག་གི་འཇོག་སྟངས་ལ་བར་ཁྱད་མི་འདྲ་བ་མང་པོ་ཡོད་ཀྱང་བདག་མེད་པའི་ལྟ་བ་མཐར་ཐུག་གཏན་ལ་དབབ་བྱེད་ཀྱི་བསྟན་བཅོས་གོང་ན་མེད་པ་དེ་དག་ནི་མགོན་པོ་ཀླུ་སྒྲུབ་ཀྱི་དབུ་མ་རྩ་བའི་ཚིག་ལེའུར་བྱས་པ་ཤེས་རབ་ཅེས་བྱ་བའི་བསྟན་བཅོས་གཙོ་བོར་གྱུར་པའི་ཁོང་ཉིད་ཀྱི་བརྩམས་ཆོས་ཕལ་ཆེར་དུ་བདག་མེད་པའི་ལྟ་བ་དངོས་ཤུགས་བརྒྱུད་གསུམ་ནས་ར་སྤྲོད་གནང་ཡོད་པ་དང། དེ་ནས་ཁོང་གི་དངོས་སློབ་ཨཱརྱ་དེ་བ་འམ་སློབ་དཔོན་འཕགས་པ་ལྷས་མཛད་པའི་དབུ་མ་བཞི་བརྒྱ་པ་དང། དེ་ནས་སློབ་དཔོན་སངས་རྒྱས་བསྐྱངས་ཀྱིས་མཛད་པའི་དབུ་མ་རྩ་བའི་འགྲེལ་པ་བུདྡྷ་པཱ་ལི་ཏ་དང། དཔལ་ལྡན་ཟླ་བ་གྲགས་པས་མཛད་པའི་དབུ་མ་རྩ་བ་ཤེས་རབ་ཀྱི་ཚིག་དོན་གཉིས་ཀྱི་འགྲེལ་པ་རྣམ་པ་གཉིས་དང། དེ་ནས་བོད་གངས་ཅན་གྱི་ལྟ་གྲུབ་སྨྲ་བའི་རྒྱལ་པོ་ལྟ་བུ། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་བཅས་ཀྱི་ལྟ་བའི་ལེགས་བཤད་རྣམས་ནི། དབུ་མའི་ལྟ་བ་འཚོལ་མཁན་གྱི་སྐྱེས་བུ་སུ་ཞིག་ཡིན་རུང། འགྲམ་ནས་སྐྱུར་འཇོག་བྱ་ཐུབ་མེད་པའི་ལེགས་བཤད་ཀྱི་བསྟན་བཅོས་ཤ་སྟག་ཆགས་ཀྱི་ཡོད་པས། ལྟ་བའི་ལེགས་པར་བཤད་པ་དེ་དག་གིས་ཇི་ལྟར་བསྟན་པ་ཇི་ལྟ་བ་བཞིན་དུ། རྒྱུ་འབྲས་ཀྱི་རྟེན་འབྲེལ་དང། ཆ་ཤས་ཀྱི་རྟེན་འབྲེལ་ཞལ་བཞེས་གནང་གི་ཡོད་སྟབས། དེ་ལྟར་བཤད་མཁན་གྱིས་རང་མཚན་ཞིག་རང་མཚན་ཞིག་ཡོད་དགོས་པ་ཡིན་པས། འཁོར་འདས་ཀྱི་ཆོས་ཐམས་ཅད་ཡོད་པ་གང་ཞིག་ལ་སྣང་ཚུལ་གྱིས་མ་ཚིམ་པར། བཏགས་དོན་བཙལ་བའི་ཚེ་ན་ཅི་ཡང་རྙེད་དུ་མེད་ཕྱིར། བརྟེན་ནས་བཏགས་ཙམ་དང། མིང་དང་བརྡས་བཞག་ཙམ་དུ་གྲུབ་པ་ཁས་ལེན་བྱེད་དགོས་པ་དེ་ལྟ་བ་གཏན་ལ་དབབ་བྱེད་ཀྱི་ལམ་སྟོན་གལ་ཆེན་ཆགས་ཀྱི་ཡོད།
གང་དུ་བཟུང་ནས་བྱིས་པ་རྣམས་མཐར་འཛིན་འཆིང་བ་བརྟན་བྱེད་པ་དེ་ཉིད་མཁས་ལ་སྤྲོས་པ་ཡི་དྲ་བ་མ་ལུས་གཅོད་པའི་སྒོ། བསྟན་འདི་གཞན་དུ་མ་མཐོང་བས་སྟོན་པ་ཞེས་བྱ་ཁྱོད་ཉིད་དེ་ཝ་སྐྱེས་ལ་ནི་སེང་གེ་བཞིན་མུ་སྟེགས་ཅན་ལའང་གཅམ་བུའི་ཚིག།

ཕུང་མིན་ཕུང་པོ་ལས་གཞན་མིན། དེ་ལ་ཕུང་མེད་དེ་དེར་མེད། དེ་བཞིན་གཤེགས་པ་ཕུང་ལྡན་མིན། དེ་བཞིན་གཤེགས་པ་གང་ཞིག་ཡིན། ཞེས་གསུངས་པ་དེ་ཡིན་ལ། སྤྱིར་བཏང་གི། ཆོས་རྣམས་ཕར་བཞག་ནས། ནང་པ་རྣམས་ཀྱིས་ཆེས་རྩ་ཆེན་གལ་ཆེན་དུ་འཛིན་པའི། དེ་བཞིན་གཤེགས་པ་དེ་ཡང་བཏགས་དོན་བཙལ་བའི་ཚེ་ན། ཅི་ཡང་རྙེད་དུ་མེད་པ་ཡིན་པས། རྒྱལ་དབང་རིན་པོ་ཆེ་མཆོག་ཉིད་ཀྱིས་གལ་གནད་ཆེ་བའི་ཚིགས་བཅད་འདི་ཁ་བསྒྱུར་ནས། ཕུང་མིན་ཕུང་པོ་ལས་གཞན་མིན། དེ་ལ་ཕུང་མེད་དེ་དེར་མེད། བདག་ཅེས་བྱ་བ་ཕུང་ལྡན་མིན། བདག་ཅེས་བྱ་བ་གང་ཞིག་ཡིན། ཞེས་སོགས་བདག་མེད་པའི་གནས་ལུགས་ལ་བཤར་སྒོམ་ཡང་ཡང་གནང་གི་ཡོད་པའི་དམིགས་ཡུལ་གཙོ་བོ་དེ་ནི། བདག་ཏུ་འཛིན་པའི་བློ་དེ་ཉིད་ལོག་ཤེས་ཡིན་པ་ར་སྤྲོད་འབྱུང་བའི་ཕྱིར་དུ་ཡིན་པ་སྟེ། དཔེར་ན་ནམ་རྒྱུན་ང་ཚོའི་བློ་ལ་འཆར་ཡོང་པ་དེ་ནི། ངའི་མགོ་དང་ངའི་ལག་པ། ངའི་མཛུ་གུ། ངའི་ལུས་ངག་ཡིད་གསུམ་ཞེས་སོགས་རེ་རེ་སུ་ལ་བདག་པ་དྲིས་པའི་ཚེ་ན། ཐེ་ཚོམ་མེད་པར་ངའི་ཡིན་ཤག་བློ་ལ་འཆར་ཡོང་གི་ཡོད་མོད་ཀྱང། འོ་ན་ཁྱོད་ཀྱི་ཁྱད་ཆོས་དེ་དག་གང་ལ་བརྟེན་པའི། ཁྱད་གཞི་ང་དེ་གང་ན་ཡོད་དམ་ཞེས་དྲིས་པའི་ཚེ་ན། དེ་ལ་ལན་འདེབས་བྱ་བའི་ནུས་པ་ཟད་པར་འགྱུར་བ་དེས་ང་ཚོར་གསལ་བར་བསྟན་པ་དེ་ནི། ང་དེ་ཉིད་བཙལ་བའི་ཚེ་ན་རྙེད་དུ་མེད་པ་ཡིན་མོད་ཀྱང། ང་དང་འབྲེལ་བའི་ལུས་ངག་ཡིད་གསུམ་གྱིས་བྱས་པའི་བྱ་བྱེད་དེ་དག་ཡོང་ཐབས་མེད་པས་གནོད་ཅིང། གལ་སྲིད་ཡོད་པ་ཡིན་ན། ཡོང་སྟངས་ག་འདྲ་ཞིག་ཡིན་ནམ་སྙམ་ན། འཇིག་རྟེན་གྲགས་ཚོད་དང། མིང་གིས་བཏགས་ཚོད་དུ་ཡོད་པ་ལ་རྒྱུས་མངའ་ཇེ་ཆེར་སོང་བ་དང་མཉམ་དུ། བློ་ལ་སྣང་བའི་ང་དང། དོན་གྱི་གནས་ཚུལ་གྱི་ང་གཉིས་སྣང་གནས་མི་མཐུན་པའི་བདེན་པ་ར་སྤྲོད་འབྱུང་བར་འགྱུར་བ་དང། དེའི་སྟོབས་ཀྱིས། བདག་ལ་ཞེན་ཆགས་ཨ་འཐས་སུ་ཡོད་པ་དེ་ཉིད། འཁྲུལ་སྣང་གི་རྣམ་རྟོག་གི་སྐྱེས་པ་ཞི་བར་འགྱུར་བའི་དགེ་མཚན་རླབས་ཆེན་ཡོད་པ་དེ་ཡིན་པས། སྔགས་ཀྱི་ཆོ་ག་འདི་དག་གི་དབུར་སྟོང་སྦྱང་དགོས་པ་དེ་ཡང་ཐ་མལ་བའི་ལུས་ངག་ཡིད་གསུམ་པོ་དེ་དག་རང་བཞིན་གྱིས་གྲུབ་པས་སྟོང་པ་དང། དེ་དག་ལ་བརྟེན་པའི་ཆོས་དེ་དག་ཀྱང་རང་བཞིན་གྱིས་མེད་པ་བཅས་མདོར་ན། སྣང་ཞིང་སྲིད་པའི་ཆོས་ཐམས་ཅད། མིང་རྐྱང་བཏགས་ཡོད་ཙམ་དུ་གྲུབ་པས། དོན་སྟེང་ནས་གྲུབ་པ་གཏན་ནས་མེད་པ་ལ། ངེས་ཤེས་རྙེད་པའི། བློ་སྟོང་པའི་རྣམ་པ་ཅན་དེ་ཉིད་ཀྱི་ངང་ལ། སྒྲུབ་གཞི་སྟོང་པ་ཉིད་ངེས་པའི་བློ་དེ་དང། དེའི་སྣང་བ་ལྷ་སྐུ་ལ་ཤར་ནས། ཐ་མལ་བའི། ཕུང་ཁམས་སྐྱེ་མཆེད་ཀྱི། རྣམ་པ་དེ་དག་ཕར་བསྡུས་ཟིན་ཏེ། སྟོང་པ་ཉིད་རྟོགས་པའི་གཟུང་རྣམ་ལྷ་རུ་ཤར་བ་ཞེས་བརྗོད་པ་དེ་ཡིན་ལ། འདི་ནི་ཆོས་གཟུགས་ཀྱི་སྐུ་གཉིས་བློ་གཅིག་གི་སྟེང་ནས་བསྒྲུབ་ཐུབ་པའི་གསང་སྔགས་ཀྱི་ཁྱད་ཆོས་གོང་ན་མེད་པ་དེ་ཉིད་མཚོན་གྱི་ཡོད། ང་ཡི་ལུས། ང་ཡི་ངག། ང་ཡི་སེམས་ཞེས་ནི། བ། ལུས་དང་སེམས་ལག་པ་འཆང་ས་ཡོད་དེ་བ། ཅིག། བོད་ཀྱི་རྡོ་ཐོག་རུ་ཞུ་བ།

སློབ་མ་རྣམས་སྐད་ཅིག་གིས་འཕགས་པ་སྤྱན་རས་གཟིགས་ཀྱི་ཕྱག་གཉིས་པའི་རྣམ་པ་ཅན་དུ་གྱུར། ད་དེ་སྔགས་ཀྱི་ཐུན་མོང་མ་ཡིན་པ། ཆོས་གཟུགས་སྐུ་གཉིས་བློ་གཅིག་གི་སྟེང་ནས་སྒྲུབ་ཐུབ་ཡག་ཅིག། སྟོང་པའི་ངེས་པ་དྲངས་ནས་དེ་ཉིད་ཞལ་ལག་གི་རྣམ་པ་ལ་ཤར་བསྡད་པ་ཅིག་ཡིན་དུས་ཙམ་ནས། གཞན་དོན་གཟུགས་སྐུ་དང་རང་དོན་ཆོས་སྐུ།

གསར་འཛུགས་གནང་པ་ནས་བཟུང་འདས་པའི་ལོ་ངོ་ཉི་ཤུ་རྩ་ལྔའི་རིང་གི་འཕེལ་རིམ་གྱི་སྐོར་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི་པ་སངས་ཚེ་རིང་ལགས་སུ་སྙན་སྒྲོན་ཞུ་གི་ཡིན། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེ་བཞུགས་སྒར་རྡ་རམ་ས་ལའི་རིགས་ལམ་སློབ་གཉེར་ཁང་གི་ཆ་ཤས་ལྟ་བུ་ཅིག་ཐོག་མ་དབུ་འཛུགས་གནང་རྗེས་ད་ད་ལྟ་སློབ་གཉེར་ཁང་གལ་ཆེ་ཅིག་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལ་ཡང་ཆགས་ཀྱི་ཡོད་རེད། སློབ་སྤྱི་པ་སངས་ཚེ་རིང་ལགས་ལ་བཀའ་འདྲི་ཞུ་ཡས་དེ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེ་དབུ་བརྙེས་པ་ནས་བཟུང་འདས་པའི་ལོ་ཉི་ཤུ་རྩ་ལྔའི་ནང་ལ་འཕེལ་རིམ་དང་མ་བཟུང་ནས་གསུངས་པ་ཡིན་ན་ཉི་ཤུ་རྩ་ལྔའི་གོང་དང་ད་ད་ལྟ་ཉི་ཤུ་རྩ་ལྔའི་རྗེས་ལ་ཡང་འཕེལ་རྒྱས་ག་ག་ཙམ་ཅིག་ཕྱིན་ཡོད་ན། བཀྲ་ཤིས་བདེ་ལེགས་རིགས་ལྡན་སྒྲོལ་མ་ལགས་དང་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསན་མཁན་རྒྱལ་སྤྱིའི་མང་ཚོགས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང། ད་དེ་འདྲ་ང་ཚོ་ས་རཱ་མཐོ་སློབ་ཀྱི་འཕེལ་རིམ་དང་འབྲེལ་བའི་ཐོག་ནས་ཏོག་ཙམ་མར་ཞུས་པ་ཡིན་ན། ང་ཚོ་ཐོག་མ་དེ་ད་དགུ་བཅུའི་འགོ་སྟོད་དེ་པར་བཙན་བྱོལ་སྤྱི་ཚོགས་ཀྱི་གནས་བབ་ལ་གཟིགས་ཏེ་ནི་རིགས་ལམ་སློབ་གཉེར་ཁང་གི་དབུ་འཛིན་དམ་པ་རྒན་བློ་བཟང་རྒྱ་མཚོ་མཆོག་ནས་བོད་པའི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་རིག་གཞུང་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོའི་ཆེད་དུ་ས་རཱ་མཐོ་སློབ་འདི་བཙུགས་པ་དེ་འདྲ་ཅིག་ཏོག་ཙམ་ཆགས་བསྡད་ཀྱི་ཡོད་རེད་ཨ་ནི་འདི་ཡང་རྒན་གྱི་དགོངས་གཞི་དེ་ཚོ་ཡར་སྐྱབས་མགོན་ཆེན་པོ་ལ་སྙན་སྒྲོན་ཞུས་བྱས་བཀའ་ལན་དུ་ད་འདི་དཔེ་ཡག་པོ་འདུག་ད་ག་རང་བྱེད་ཤོག་ཟེར་ཏོག་ཙམ་བཀའ་གནང་བྱས་ཨ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ལ་དཔལ་ལྡན་སྐུ་སྒེར་ཡིག་ཚང་ནས་འགྲོ་གྲོན་གྱི་མཐུན་འགྱུར་ཞིག་གནང། ཨ་ནི་འདི་ནས་བྱས་རྗེས་ཐོག་མའི་ཆ་ལ་ང་ཚོ་དགེ་རྒན་ཡོན་སྦྱོང་དང་ལས་བྱེད་ཡོན་སྦྱོང་བྱེད་ཆེད་འགོ་བཙུགས་པ་ཅིག་རེད་ཤག་འདིའི་སྐབས་སུ་དགེ་རྒན་ཡོན་སྦྱོང་དང་ལས་བྱེད་ཡོན་སྦྱོང་གི་ལས་རིམ་དང་ཞོར་ལ་ནི་ཨར་པོ་གི་འཛུགས་སྐྲུན་གྱི་ལས་ཀ་དེ་འདུག་བྱས་རྗེས་ཡང་ད་དེའི་སྐབས་ཀྱི་སློབ་མ་དེ་ཚོ་ཡང་འཛུགས་སྐྲུན་གྱི་ལས་ཀ་ལ་ཆ་ཤས་ལེན་ཡས་དང་ཐོག་མ་དེ་འདྲས་ཀྱི་གནས་སྟངས་བྱས་ད་ད་འདིའི་ཆ་ལ་ཡིན་ན་ད་ང་ཚོ་ས་རཱ་མཐོ་སློབ་འདི་མི་མགོ་གི་ཆ་ནས་ཡིན་ན་ཡང་ལྡབ་གསུམ་བཞི་གི་གྲངས་འབོར་དེ་ཡར་འཕར་ཨ་ནི་སློབ་ཚན་འདི་ཚོ་ཡིན་ན་ཡང་གང་ལ་གང་འཚམ་ཅིག། གཏན་འབེབས་བྱས་རྗེས་ང་ཚོ་གི་རྒྱུན་ལྡན་གྱི་སློབ་ཚན་ཁག་ཅིག་བྱས་འདིའི་སྒང་ལ་ནི་སྤྱི་ཚོགས་ཞབས་འདེགས་དང་འབྲེལ་བའི་ཐོག་ནས་དུས་ཐུང་གི་ལས་གཞི་དཔེ་མང་པོ་ཅིག་ལོ་ལྟར་བཞིན་ཡོད་རེད་བྱས་ཙང་ད་འདས་པའི་ལོ་ངོ་ཉི་ཤུ་རྩ་ལྔའི་གི་ནང་ལོགས་ལ་སློབ་ཕྲུག་མ་སོ་ནས་གྲངས་འབོར་ལྔ་སྟོང་དྲུག་བརྒྱ་ལྷག་ཙམ་ཅིག་ཐོན་བསྡད་པ་བྱུང་ཤག་འདིའི་ནང་ནས་སློབ་ཕྲུག་སྐྱ་སེར་ཕོ་མོ་བོད་རིགས་དང། ད་ག་ནང་བཞིན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་མང་དག་ཅིག་ནས་སློབ་སྦྱོང་གནང་སྐབས་ཕལ་ཆེར་ཨ་ནི་ད་ལྟའི་ཆ་ལ་སྤྱི་ཚོགས་ནང་ལོ་ལ་ཐིམ་རྗེས་ཕྱག་ལས་གནང་བསྡད་པ་དེ་འདྲ་ཅིག་ཆགས་བསྡད་ཀྱི་འདུག། ས་རཱ་བོད་ཀྱི་སློབ་གཉེར་ཁང་གི་ནང་ལ་ཡང་ད་སློབ་ཕྲུག་ཚོ་ལ་སློབ་ཁྲིད་གནང་ཡ་གི། འཛིན་གྲྭ་དར་མ་བཟོ་ནས་ག་ཚོད་ཙམ་ཅིག་ཡོད་ན་ཨ་ནི་གཞི་ཡུལ་ག་རེ་ག་རེ་ཐོག་ལ་ཡང་སློབ་ཁྲིད་གནང་གི་ཡོད་རེད།
ད་ད་ལྟ་སློབ་ཚན་གྱི་ཚན་པ། མ་འདྲ་བ་དགུ་བཟོ་འདྲ་ཅིག་ཡོད་རེད་ད་དེ་ཚོ་ཆ་ཚང་འགྲོ་ཅིག་ང་ཚོ་དུས་རྒྱུན་དུ་ས་རཱ་མཐོ་སློབ་ཀྱི་སློབ་ཚན་འགྲོ་བསྡད་དེ་ཚོ་ཆགས་ཀྱི་ཡོད་རེད་དེའི་ནང་ལོགས་ལ་ད་ཕྱི་རྒྱལ་སྐད་ཡིག་འཛིན་གྲྭ་གཅིག་བྱས་འདི་ལ་འཛིན་གྲྭ་གཉིས་ཡོད་རེད་དེ་ནས་ནང་དོན་རིག་པ་ནང་དོན་རིག་པ་འདི་ཡང་འཛིན་གྲྭ་གཉིས་བྱས་རྗེས་མཚམས་སྦྱོར་ནང་དོན་རིག་པ་དང་ནང་དོན་རིག་པ། འཛིན་གྲྭ་རྒན་པ་དེའི་ནང་ལོགས་ཡིན་ན་བསྡུས་གྲྭ་བློ་རིག་རྟགས་རིགས་བསླབ་གཞི་གཙོ་བོ་འགྲོ་ཆགས་ཀྱི་ཡོད་རེད། དེ་ནས་ད་ཟུར་སྦྱོང་འཛིན་གྲྭ་འདི་དམིགས་བསལ་འཛིན་གྲྭ་ཅིག་ཆགས་ཀྱི་ཡོད་རེད་གང་ཡིན་ཟེར་ན་དེའི་ནང་ལོགས་ལ་ཡིན་པ་ཡིན་ན་སློབ་གྲྭ་འཛིན་གྲྭ་བཅུ་བ་བཅུ་གཅིག་བ་ནས་ཁུངས་མ་འཁྱོལ་ནས་གཙོ་བོ་སོ་སོ་བོད་པའི་སྐད་ཡིག་ཐོག་ལ་ཤུགས་རྒྱག་མཁན་དེ་ཚོ་གཅིག་ཕེབས་ཀྱི་ཡོད་རེད་ད་ནང་བཞིན་འཛིན་གྲྭ་བཅུ་གཉིས་ཐོན་རྗེས་སྨན་རྩིས་ཁང་ལ་སོགས་པ་ཀྱི་ཚོགས་པ་ཁག་ལ་ཚུད་རྒྱུགས་བཏང་ཡང་ནས་ནས་འཛུལ་ཞུགས་བྱེད་ཆེད་དུ་གྲ་སྒྲིག་བྱེད་མཁན་དེ་ཚོ་གཅིག་ཕེབས་ཀྱི་ཡོད་རེད་དེ་མིན་གྱི་ཡང་རྒྱ་གར་མཐོ་སློབ་འགྲིམས་རྗེས་སྲི་ཞུ་བའི་ཕྱག་ལས་གནང་ཡས་ཀྱི་ཚུད་རྒྱུགས་ཀྱི་ཆེད་དུ་ཡང། བོད་པའི་སྐད་ཡིག་རྨང་གཞི་སྦྱང་མཁན་དེ་འདྲ་བྱས་རྗེས་ད་གང་ལྟར་འདིའི་ནང་ལོགས་འདྲ་མིན་སྣ་ཚོགས་ཅིག་སླེབས་ཀྱི་རེད་ད་འདིའི་གནད་འགག་ཆེ་ཤོས་དེ་ག་རེ་ཡོད་རེད་ཟེར་ན་ང་རང་ཚོ་ས་རཱ་མཐོ་སློབ་ཀྱི་དོན་དུ་མཐོ་རིམ་རིག་གནས་རབ་འབྱམས་པ་ལ་ཡང་འཛུལ་འདོད་ཡོད་པ་ཡིན་ན་ཡང་སྐད་ཡིག་གི་རྨང་གཞི་ག་ལ་ཙམ་མེད་པ་དེ་ཚོ་ཡང་ཅིག་ལོ་གཅིག་དེ་ལ་གྲ་སྒྲིག་བྱེད་སའི་གི་འཛིན་གྲྭ་བྱས་རྗེས་གང་ལྟར་ཟུར་སྦྱོང་འཛིན་གྲྭའམ་ཡང་མཚམས་སྦྱོར་འཛིན་གྲྭ་འདི་སྡེ་ཚན་གཅིག་ཆགས་ཀྱི་ཡོད་རེད་དེ་ནས་བོད་དགེ་འོས་སྦྱོང་བོད་དགེ་འོས་སྦྱོང་དེ་ལ་ཡིན་ན་སྤྱིར་བཏང་གི་ང་ཚོ་དམའ་རིམ་དགེ་རྒན་འོས་སྦྱོང་དང་འབྲིང་རིམ་དགེ་རྒན་འོས་སྦྱོང་དབྱེ་བ་ཕྱེ་རྗེས་ཚན་པ་གཉིས་ཡོད་རེད། ཡིན་ན་ཡང་དགེ་རྒན་འོས་སྦྱོང་གི་འཛིན་གྲྭ་འདི་ཡིན་ན་ང་རང་ཚོ་བོད་པའི་སྤྱི་ཚོགས་ལ་དགོས་མཁོ་ཡོད་མེད་ལ་ལྟ་གི་ལྟ་གི་བྱས་རྗེས་ནི་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་དང་མཉམ་དུ་གོ་སྒྲིག་ཞུ་གི་ཡོད་རེད། དེ་ནས་རབ་བྱུང་རིག་གནས་འཛིན་གྲྭ་ཡང་འཛིན་གྲྭ་གཅིག་ཡོད་རེད། ད་འདི་གཙོ་བོ་འགྲོ་འདི་ང་ཚོའི་དགོན་པ་གྲྭ་ཚང་གི་བཤད་གྲྭའི་གི་གྲྭ་བཙུན། ཁག་ལ་དམིགས་ཏེ་དེ་འདྲའི་སློབ་ཚན་གསར་བ་ཞིག་གོ་སྒྲིག་ཞུས་ཡོད་རེད། དེའི་ནང་ལོ་གཙོ་བོར་འགྲོ་དེ་བོད་པའི་སྐད་ཡིག་དང་རིག་གནས། རྩོམ་རིག་དང་ཞིབ་འཇུག་ཐབས་ལམ་སྣ་ཚོགས་ཀྱི་སློབ་ཚན་དེ་དེའི་ནང་ལོ་འགྲོ་གི་ཡོད་རེད། གནད་འགག་ཆེན་པོ་དེ་ང་ཚོ་མཐོ་རིམ་རིག་གནས་རབ་འབྱམས་པ། ཟེར་ད་འདི BA། དང་མཉམ་པའི་ལོ་བཞིའི་སློབ་ཚན་ཞིག་ཆགས་ཀྱི་ཡོད་རེད། ད་དེའི་ནང་ལོ་ལ་ད་ང་རང་ཚོ་བོད་པའི་གི་གཞོན་སྐྱེས་མང་ཆེ་བ་འཛིན་གྲྭ་བཅུ་གཉིས་ཐོན་རྗེས་ནི་མཐོ་སློབ་ལ་བསྐྱོད་ཀྱི་ཡོད་རེད་ནམ་རྒྱུན། དེ་གཅིག་མཚུངས་རེད་ཁོ་རང་ཚོ་དེ་འཛིན་གྲྭ་བཅུ་གཉིས་ཐོན་རྗེས་དེའི་ནང་ལོགས་ལ་ཡར་སློབ་འཇུག་ཞུ་གི་ཡོད་རེད་གཅིག་གི་འཛིན་གྲྭ་བཅུ་གཉིས་དང་ད་སློབ་གྲྭ་འགྲིམས་མྱོང་མེད་པ་བོད་པའི་སྐད་ཡིག་གི་གནས་ཚད་གང་ལ་གང་འཚམས་ཡོད་པ་ཚོ་ཨ་ནི་ཚུད་རྒྱུགས་ཅིག་བཏང་རྗེས་ཨ་ནི་འདི་ནང་ལོགས་ལ་ཡར་ཆ་བཤད་ནས་ཡོད་པ་དེ་འདྲ་ཅིག་ཆགས་བསྡད་ཀྱི་ཡོད་རེད་ཨ་ནི་བདུན་པ་འདི་ད་ང་ཚོ་སྐད་བརྡ་རིག་པ་གཙུག་ལག་རབ་འབྱམས་པ། ལོ་རྒྱུས་གཙུག་ལག་རབ་འབྱམས་པ། རྩོམ་རིག་གཙུག་ལག་རབ་འབྱམས་པ་བྱས་རྗེས་ད་ག་རང་ཨེམ་ཨེ་དང་མཉམ་པའི་གི་སློབ་ཚན་འདི་ཚོ་ཆགས་ཡོད་རེད། ད་ལྟའི་ཆར་ལ་ད་ང་ཚོ་སློབ་ཕྲུག་བཅུ་བདུན་ཙམ་འདྲ་བོ་ཅིག་ཏུ་སློབ་སྦྱོང་གནང་བསྡད་ཀྱི་ཡོད་རེད། གཙོ་བོ་འདི་ད་སྐད་བརྡ་རིག་པ་ཡིན་ན་ད་བོད་པའི་སྐད་བརྡ་རིག་པ་སྒང་ལ་སློབ་སྦྱོང་གནང་གི་རེད་པ། ཨ་ནི་ལོ་རྒྱུས་ཡིན་ན་ནི་ལོ་རྒྱུས་རང་གི་སྒང་ལ་དཔྱད་ནི་ལོ་རྒྱུས་ཀྱི་ལྟ་བ་དང་ལོ་རྒྱུས་ལ་ལྟ་ཚུལ་དང་ནི་ཞིབ་འཇུག་ཐབས་ལམ་འདི་ཚོ་ད་འདི་ཨེམ་ཨེ་གི་སློབ་ཚན་ནང་ལོགས་ལ་འདི་ཚོ་ཤུགས་ཆེན་པོ་ཏུ་འགྲོ་གི་ཡོད་རེད། དེ་མིན་པའི་ད་ང་ཚོ་སྤྱི་ཚོགས་ཀྱི་དགོས་མཁོ་ལ་དཔག་པའི་གི་ཨ་ནི་ཟབ་སྦྱོང་དང་འོས་སྦྱོང་དང་དུས་ཚོད་ཐུང་ཐུང་དང་དུས་ཚོད་ག་ལ་གང་འཚམ་རིང་པོ་དེ་འདྲའི་འདྲ་མིན་སྣ་ཚོགས་ཅིག་དུ་ཕུལ་བསྡད་ཀྱི་ཡོད་རེད་ད་དེའི་ནང་ནས་ད་ལྟའི་ཆ་ལ་ད་གཙོ་ཆེ་ཤོས་འདྲ་བོ་གཅིག་དེང་སང་གི་གཞོན་སྐྱེས་ཚོ་ལ་བོད་པའི་སྐད་དང་རིག་གཞུང་གི་གོ་རྟོགས་སྤེལ་ཏེ་འབད་བརྩོན་ཤུགས་ཆེན་པོ་ཞུ་གི་ཡོད་རེད། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེའི་ནང་ལ་ཡང་བོད་པ་ཙམ་མ་ཡིན་པར་འཛམ་གླིང་གི་རྒྱལ་ཁབ་མང་པོ་གཅིག་ནས་ཤེས་ཡོན་པ་དང་ཚན་རིག་པ་ད་ག་ནང་བཞིན་རྣམ་དཔྱོད་ཡོད་མཁན་གྱི་མི་སྣ་མང་པོ་ཞིག་གིས་ནང་ཆོས་ཀྱི་ཐོག་ལ་ཡང་ཐུགས་སྣང་གནང་མཁན་ཚོ་ལ་ཡང་ས་རཱ་མཐོ་སློབ་ཀྱི་ངོས་ནས་ཐུགས་ཕན་གསོས་པའི་ཕྱག་ལས་ག་རེ་གནང་གི་ཡོད་ན། རྒྱལ་སྤྱིའི་སློབ་མ་སྤྱི་ལ་ཕན་པའི་གཙོ་བོ་འདི་ད་འདི་རེད་པ། ཕྱི་རྒྱལ་སྐད་ཡིག་འཛིན་གྲྭ་འདི་བརྒྱུད་བྱས་ནི་བོད་པའི་སྐད་ཡིག་རྨང་གཞི་ནས་བྱས་རྗེས་སྐད་ཡིག་བསླབ་ཡག་དང་ཨ་ནི་སྐད་ཡིག་འཛིན་གྲྭ་འདི་ལོ་གཅིག་གཉིས་རྗེས་ལ་ག་ལ་གང་འཚམ་འདྲ་གཅིག་ཡག་པོ་ཆགས་པ་ཡིན་ན་ཨ་ནི་སློབ་ཕྲུག་མང་ཆེ་བ་ཞིག་ནང་དོན་རིག་པ་གི་སློབ་སྦྱོང་དུ་གནང་བསྡད་ཀྱི་ཡོད་རེད་འདིའི་ནང་ལོགས་ལ་ཆ་བཞག་པ་ཡིན་ན་སྐྱབས་མགོན་ཆེན་པོ་གི་ཧིན་དི་གི་གསུང་བསྒྱུར་ཀེ་ལཱཤ་ལགས་རེད་དེ་ནང་བཞིན་གྱི་ཝེད་ནམ་སྐད་ཀྱི་གསུང་བསྒྱུར་དབྱངས་ཅན་ལགས་ཨ་ནི་ཀོ་རི་ཡ་སྐད་ཀྱི་གསུང་བསྒྱུར་གནང་མཁན་སྔོན་མ་ཡིན་ན་མི་ཕག་ལགས་ཞུ་བ་རེད་དེ་ནས་ཤེས་རབ་བྱམས་པ་ཁོང་ཚོ་ཆ་ཚང་ད་དེ་ནས་ཡར་འགྲིམས་བྱས་ཐོན་པ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་ཨ་ནི་དེ་མིན་གྱི་ཀརྨ་པ་རིན་པོ་ཆེ་མཆོག་དང་ཨ་ནི་བླ་སྤྲུལ་ཁག་གཞན་པ་ལ་དུ་སུ་སྐད་བསྒྱུར་དང་ཡིག་བསྒྱུར་གྱི་ཞབས་འདེགས་ཞུ་མཁན་ཡང་ག་ལ་གང་འཚམས་ཤིག་ཡོད་རེད་མང་ཆེ་བ་དེ་སོ་སོ་སྒེར་གྱི་ཆོས་ཉམས་ལེན་བྱས་བྱེད་དུ་རེད་ཨ་ནི་དེ་ནས་སོག་པོ་དང་ཡང་ར་ཤི་ཡ་གི་ཁལ་མུག་བུ་རི་ཡད་ཨ་ནི་ཐུ་བ་དེ་འདྲ་ནས་ཡང་སློབ་མ་ཁག་ཅིག་དེ་ལ་སྐད་ཡིག་གི་རྨང་གཞི་དེ་སློབ་སྦྱོང་བྱས་རྗེས་ཨ་ནི་སྨན་རྩིས་ཁང་ལ་བོད་པའི་གི་གསོ་བ་རིག་ཐོག་ལ་སློབ་སྦྱོང་བྱེད་མཁན་དེ་འདྲ་ཡང་ཨ་ནི་ག་ལ་གང་འཚམ་ཅིག་དུ་སུ་བྱུང་བསྡད་ཡོད་རེད། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་ལ་ཡང་ད་ལྟ་སློབ་སྦྱོང་གནང་མཁན་གྱི་སློབ་ཕྲུག་ག་ཚོད་ཡོད་ན་ཨ་ནི་ཕྱིའི་རྒྱལ་ཁབ་ཀྱི་སློབ་ཕྲུག་དང་ཨ་ནི་བརྗེ་ལེན་གནང་ཡག་གི་ལས་འཆར་དེ་འདྲས་ག་འདྲས་ཡོད་རེད། ད་ང་ཚོ་ས་རཱ་མཐོ་སློབ་ཀྱི་ལས་གཞི་དམིགས་བསལ་འདྲ་བོ་གཅིག་རྒྱལ་སྤྱིའི་མཐོ་སློབ་དམིགས་བསལ་གྱི་ད་ཨ་རིའི་ནང་གི་མཐོ་སློབ་ཁག་མཉམ་དུ་མཉམ་འབྲེལ་གྱི་ཕྱག་ལས་གནང་ཡག་དེ་ཆགས་ཀྱི་ཡོད་རེད་ཐོག་མ་འདྲ་བོ་དེ་ད་ང་ཚོ Emory University མཉམ་དུ་དུ་དགེ་བཤེས་བློ་བཟང་བསྟན་འཛིན་ལགས་ཀྱི་ད་སྣེ་ཁྲིད་བྱས་ནི་ཉིས་སྟོང་ལོ་ལ་མཉམ་འབྲེལ་གྱི་གན་རྒྱ་བཞག་བྱས་ནི་ཉིས་སྟོང་གཅིག་ནས་བྱས་ནི་ཉིས་སྟོང་བཅུ་དྲུག་བར་དུ་ལ་ནི་དཔྱིད་དུས་ཀྱི Semester གཅིག་གི་སློབ་དུས་གཅིག་གི་བོད་པའི་སྐད། ལོ་རྒྱུས། ཆབ་སྲིད། ཨ་ནི་དཔལ་ཡོན། དེའི་ཐོག་ལ་དུ་སློབ་གནང་གར་ཕེབས་ཀྱི་ཡོད་རེད་ཨེ་མོ་རི་མཐོ་སློབ་ཀྱི་སློབ་ཕྲུག་ཁག་ཨ་ནི་ཉིས་སྟོང་དགུ་ནས་བྱས་བྱས་ཡང་ཨེ་མོ་རི་མཐོ་སློབ་ནས་དབྱར་ཁའི་གི་དུས་ཚོད་སྐབས་སུ་ལུས་སེམས་ཚན་རིག་ཟེར Tibetan Mind Body Science Summer Program ཞུས་བྱས་དེ་འདྲ་ཉིས་སྟོང་དགུ་ནས་འགོ་བཙུགས་བྱས་ད་ལྟ་ཡང་དུ་མུ་མཐུད་ནས་འགྲོ་བསྡད། དེ་འདྲའི་ཅིག་ཆགས་ཡོད་རེད། ཨ་ནི་དེ་མིན་གྱི་དེ་འདྲ Oxford Ohio ལ་ཡོད་པའི་གི Miami University མཉམ་དུ་ང་ཚོ་བོད་པའི་གི་སྐད་དང་རིག་གཞུང་དེ་ནང་བཞིན་གྱི་ནང་ཆོས་གོ་རྟོགས་སྤེལ་ཡག་གི་ཆེད་དུ་ཨ་ནི་མཉམ་འབྲེལ་གྱི་ལས་གཞི་ཅིག་ཉིས་སྟོང་དགུ་ནས་བྱས་བྱས་ཉིས་སྟོང་བཅུ་གཅིག་བར་དུ་དེ་འདྲའི་ཅིག་བསྐྱངས་ཡོད་རེད། ཨ་ནི་འདི་ཅིག་གི་མཚམས་བཞག་དགོས་བྱུང་བྱས

དེ་ནང་བཞིན་གྱི་ཆོས་དང་རིག་གཞུང་ཆབ་སྲིད་འདི་ཚོ་ཐོག་ལ་ད་ཁོང་རྣམ་ཚོ་སློབ་ཚན་འདི་ཚོ་དེ་ལ་ཚོ་དེ་ནང་བཞིན་གྱི་ཉམས་ཞིབ་བྱས་དང་དེ་འདྲ་གི་དུས་གོ་སྐབས་ཅིག་སྤེལ་གི་ཡོད་རེད། ཉིས་སྟོང་ཉི་ཤུ་རྩ་གཉིས་ནས་དེ་འདྲ་མི་ནི་སོ་ཊ་ནི Gustavus Adolphus College ལ་ཡོད་དུས་ཁོང་ཚོ་མཉམ་དུ་ད་ང་ཚོ་བདུན་ཕྲག་གསུམ་གི་མཉམ་འབྲེལ་ལས་གཞི་ཅིག་དེ་འདྲ་འགོ་བརྩམས་ཚར་བཟོ་འདྲ་བ་ཅིག་ཆགས་བསྡད་གི་ཡོད་རེད། ཧོ་འདི་ཚོ་རེད་ལ། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེས་བཙན་བྱོལ་བོད་པའི་སློབ་ཕྲུག་ཚོར་བོད་པའི་སྐད་ཡིག་དང་ནང་ཆོས་རིག་གནས་སོགས་སློབ་ཁྲིད་གནང་རྒྱུའི་ཆ་རྐྱེན་མཁོ་སྤྲོད་དང་འབྲེལ་ཕྱི་རྒྱལ་ཡུལ་ཁག་ནས་ཡིན་པའི་ཕྱི་རྒྱལ་གྱི་སློབ་ཕྲུག་ཚོར་གཙུག་ལག་སློབ་གཉེར་ཁང་དེའི་ནང་བོད་པའི་སྐད་ཡིག་དང་ནང་ཆོས་སློབ་ཁྲིད་གནང་རྒྱུའི་སློབ་གསོའི་བརྗེ་ལེན་གྱི་ལས་འཆར་ཡང་འདུག་ད་རིང་དུས་ཚོད་ཀྱི་རྐྱེན་པས་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི། པ་སངས་ཚེ་རིང་ལགས་ལྷན་དུ་བཀའ་མོལ་ཞུས་པ་དེ་དེ་གར་མཚམས་འཇོག་ཞུ་གི་ཡིན་བདུན་རྗེས་མའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་ནས་བོད་པའི་སྐད་དང་རིག་གཞུང་མི་ཉམས་རྒྱུན་འཛིན་གྱི་ཐད་ལས་འཆར་སྣ་ཚོགས་ཤིག་སྤེལ་གནང་གི་ཡོད་པའི་སྐོར་ལེ་ཚན་མུ་མཐུད་སྙན་སྒྲོན་ཞུ་གི་ཡིན་བདུན་རྗེས་མའི་ལེ་ཚན་འདི་གསན་ཡག་མ་བསྙེལ་བ་གནང་རོགས་གནང་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན།

ལེའུ་བཅུ་གཅིག་པའི་ནང་གསེས་གཉིས་པ། བོད་ནང་གཉེན་འཕྲད་ཅེས་པའི། ནང་དོན་ནས་བརྒྱུད་བསྒྲགས་ཞུ་བ་ཡིན། གཉིས་པ། བོད་ནང་གཉེན་འཕྲད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་བོད་གཞུང་གིས་བོད་ནང་དུ་གཏོང་རྒྱུའི་གཞུང་འབྲེལ་གཟིགས་སྐོར་སྐུ་ཚབ་ཚོགས་པ་ཐེངས་བཞི་པའི་མི་སྣ་འདེམས་སྒྲུག་གི་ཁོངས་སུ་ཆོས་བརྒྱུད་སོ་སོའི་མི་སྣ་ཡོད་པའི་ཚོགས་ཆུང་ཞིག་གོ་སྒྲིག་བྱས་པ་དེའི་ཁོངས་སུ་ངའི་མིང་ཡོད་ཀྱང། རྗེས་སུ་གཟིགས་སྐོར་སྐུ་ཚབ་ཚོགས་པ་འདིར་བསྒྱུར་བ་བཏང་སྟེ་སྐུ་ཚབ་ཚོགས་པ་གཞན་དག་ཅིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་བོད་ལ་བཏང་བ་རེད། འདི་ནི་གཟིགས་སྐོར་སྐུ་ཚབ་ཚོགས་པ་ཐེངས་བཞི་པ་དང་མཐའ་མ་དེ་ཡིན། བོད་གཞུང་གིས་བསྒྱུར་བ་གཏོང་དགོས་པའི་རྒྱུ་མཚན་ནི་སྐུ་ཚབ་ཚོགས་པ་འདི་རྒྱ་ནག་གཞུང་གི་ངོས་ནས་ཁས་ལེན་མ་བྱས་པ་ཡིན་སྲིད། ང་རང་སྒེར་གྱི་ངོས་ནས་ལྡི་ལིར་ཡོད་པའི་རྒྱ་ནག་གཞུང་ཚབ་ཁང་བརྒྱུད་ནས་བོད་དུ་གཉེན་འཕྲད་དང་ལྟ་སྐོར་ལ་བསྐྱོད་ཆོག་པའི་སྙན་ཞུ་ཕུལ་ཡང་ལུགས་མཐུན་གྱི་ལན་ཞིག་གཏན་ནས་སྤྲད་མ་བྱུང། འདི་ནི་ཁོ་ཚོས་ང་བོད་གཞུང་དང་རྒྱལ་བ་རིན་པོ་ཆེའི་ཕྱོགས་ཀྱི་མི་སྣ་ཞིག་ཡིན་པར་བརྩིས་ནས་ཆོག་མཆན་མ་སྤྲད་པ་ཡིན་སྲིད། སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་གསུམ་ལོའི་ལོ་མཇུག་ཏུ་ཀིརྟིའི་དམིགས་བཟའ་ཚང་གི་མནའ་མ། སྙན་གྲགས་ལྷ་མོའི་སྤུན་མཆེད་རྒན་པ་རྨེ་བའི་དཔོན་པོ་ཚེ་དབང་དཔལ་ལྡན་རྒྱ་གར་ནང་གཉེན་འཕྲད་དུ་འབྱོར། ཀིརྟི་སྐུ་ཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་གྱི་སྐུ་དུས་ནས་བཟུང་ཀིརྟིའི་དབོན་པོ་རིམ་བྱོན་རྣམས་ཀིརྟིའི་དམིགས་བཟའ་ཚང་ནས་ཡོང་དགོས་པའི་ལམ་སྲོལ་གཏན་ཆགས་སུ་གྱུར་ཡོད་པར་བརྟེན། ཀིརྟི་སྐུ་ཕྲེང་ན་རིམ་དང་ཀིརྟིའི་དམིགས་བཟའ་ཚང་དབར་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་དུས་རྨེ་བའི་དཔོན་པོ་ཚེ་དབང་དཔལ་ལྡན་བོད་དུ་ཕྱིར་མ་ལོག་གོང་ངས་ཁོང་དང་ཁོང་གི་ནང་མི་ཚོ་དང་མཉམ་དུ་ལྡི་ལིའི་རྒྱ་མིའི་གཞུང་ཚབ་ཁང་ལ་བོད་ནང་གཉེན་འཕྲད་དུ་བསྐྱོད་ཆོག་པའི་ལག་འཁྱེར་ཞུས་པར་བཀའ་འཁྲོལ་ཐོབ་འདུག་འདི་ནི་ང་ཁོང་ཚོའི་ནང་མི་དང་མཉམ་དུ་ཕྱིན་པར་བརྟེན་གཞུང་ཚབ་ཁང་ནས་ང་ལ་དམིགས་བསལ་དོ་སྣང་མ་བྱུང་བ་ཞིག་ཡིན་ཚོད་འདུག་གང་ལྟར་སྐབས་དེར་ང་ལ་བོད་དུ་འགྲོ་ཆོག་པའི་ལག་འཁྱེར་སྤྲད་བྱུང། ཕྱིས་སུ་རྒྱ་ནག་གཞུང་གིས་བཙན་ཤེད་ཀྱིས་བོད་དུ་ངའི་ལྟ་སྐོར་མཚམས་འཇོག་བྱེད་དུ་བཅུག་ནས་ང་ཕྱིར་འབུད་བཏང་བའི་སྐབས་རྒྱ་མིའི་ལས་བྱེད་ཚོས་སྐྱོན་འཛུགས་བྱེད་གཞི་གཅིག་ནི། ཁྱེད་ཀྱིས་བོད་ནང་འགྲོ་སྐྱོད་ཆོག་པའི་ལག་འཁྱེར་རྫུན་མ་ཞུས་འདུག་ཟེར་ཡང། གནས་ཚུལ་ངོ་མ་སྐབས་དེར་ཁོང་ཚོས་ང་སུ་ཡིན་ངོ་ཐག་མ་ཆོད་པར་སྣང་མེད་ཤོར་བ་ཞིག་ཡིན་ཚོད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་བཞི་ལོའི་ཟླ་བ་ལྔ་པའི་ཚེས་བཅོ་བརྒྱད་ཉིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལྡི་ལིར་བཞུགས་པས་དེར་ཐོན་མཇལ་ཞུས། ྋགོང་ས་མཆོག་གིས་ལྷ་མོའི་བླ་མཚོའི་ནང་དུ་འབུལ་རྒྱུའི་མཚོ་རྫས་དང་ཀུན་གཟིགས་པཎ་ཆེན་རིན་པོ་ཆེར་འབུལ་རྒྱུའི་ཕྱག་བྲིས་ཕྱག་བསྟར་མ་ཞིག་ཀྱང་བསྐུར་གནང་བྱུང་བ་ལྟར་ནང་དོན་བོད་གཞུང་གི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་ཕྱིན་པ་ཡིན། ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་ཉིན་ང་ཚོ་བལ་ཡུལ་བརྒྱུད་ནས་བལ་བོད་ས་མཚམས་འགྲམ་དུ་སླེབས། བལ་བོ་ཚོས་ཁ་ས་ཞེས་འབོད་པའི་ས་ཚིགས་སུ་འབྱོར་སྐབས་གཞུང་ལམ་ཉམས་གསོ་བྱེད་བཞིན་ཡོད་པ་མཐོང། གཞུང་ལམ་བཟོ་མཁན་བལ་ཡུལ་གྱི་མི་སེར་ཡིན་ཡང་སྦྱིན་བདག་རྒྱ་ནག་གཞུང་རེད་འདུག་བལ་བོའི་ལས་ཀ་བ་ཚོའི་གདོང་པར་སྐྱོ་ཉམས་ཆེན་པོ་མངོན་འདུག་པས་ངའི་བསམ་པར་ལས་ཀ་བྱེད་དང་མི་བྱེད་རང་དབང་ཡིན་པས་འདི་འདྲའི་སྐྱོ་ཉམས་ཆེན་པོ་སྟོན་དགོས་པ་གང་ཡིན་ནམ་བསམ་བྱུང། འགྲམ་དུ་རྒྱ་ནག་གཞུང་གི་འགག་སྒོའི་ལས་བྱེད་པས་ང་ཚོར་སྣེ་ལེན་བྱས་པར་མ་ཟད་ངའི་ཁ་ནང་ནས་སྐད་ཆ་ཅི་ཞིག་ཡོང་གི་ཡོད་མེད་ཚོད་ལྟ་བྱས་བྱུང་ཡང། ངས་ལྟ་སྐོར་དུ་འགྲོ་ཡུལ་སོགས་ཀྱི་སྐོར་སྐད་ཆ་གང་ཡང་བཤད་མེད། འགྲམ་གྱི་འགག་སྒོ་བརྒྱུད་ནས་འགྲོ་བའི་སྐབས་སྐོར་སྲུང་བ་ཞིག་གིས་ང་ལ་དེབ་ཆུང་ཞིག་སྤྲད་བྱུང། དེ་འགག་སྒོ་ནས་བཅའ་ལག་གང་དང་གང་འཁྱེར་ཆོག་དང་མི་ཆོག་པའི་ནང་དོན་འཁོད་པའི་ཁྲིམས་ཡིག་རེད་འདུག་དེར་ལྟ་ཀློག་བྱས་པའི་སྐབས་སུ་ངའི་སེམས་ལ་ཚོར་བ་ཡ་མཚན་པོ་ཞིག་བྱུང། ཁྲིམས་ཡིག་འདིའི་ནང། མི་གཅིག་གིས་འགག་སྒོ་བརྒྱུད་ནས་ལག་འདོགས་ཆུ་ཚོད་གཉིས་ལས་མང་བ་འཁྱེར་མི་ཆོག་ཅེས་སོགས་བྲིས་འདུག་མཐའ་མ་དེར་དེ་ལས་མང་བ་དང་དེ་ཡང་འཁྱེར་ཆོག་མིན་འགག་སྒོ་སོ་སོའི་ལས་བྱེད་པས་ཐག་གཅོད་བྱ་རྒྱུ་ཞིག་བཀོད་འདུག་ཡིག་ཐོག་ཏུ་དོན་ཚན་རྣམས་ཞིབ་ཚགས་པོས་གཏན་འབེབས་བྱས་ཡོད་པ་གང་ཞིག་ལ་མཐའ་མར་དཔོན་པོ་སོ་སོས་དབང་ཤེད་ཀྱིས་བསྒྱུར་བཅོས་དང་རང་འདོད་བྱེད་ཆོག་པའི་དབང་ཆ་ཤིན་ཏུ་ཆེན་པོ་སྤྲད་འདུག། འདི་ནི་རྒྱ་ནག་གཞུང་ཁྲིམས་ལུགས་ཀྱི་དབང་བསྒྱུར་མ་ཡིན་པར་གང་ཟག་གི་དབང་བསྒྱུར་ཡིན་པའི་དཔེ་མཚོན་གསལ་ཤོས་ཤིག་ཡིན། རྒྱུ་མཚན་ནི་ཁྲིམས་ཡིག་བཟོས་པ་མ་གཏོགས་ཁྲིམས་ཀྱི་གོང་དུ་ཆབ་སྲིད་ཀྱི་མི་སྣ་ཡོད་སྟབས་ཁྲིམས་ཡིག་རྣམས་དཔོན་པོ་སོ་སོའི་འདོད་པ་དང་བསྟུན་ནས་འགྱུར་བ་གང་འདོད་དུ་བཏང་ཆོག་པར་གྱུར་ཡོད། ཕྱི་ལོ་ཉིས་སྟོང་བཅུ་མེད་བརྒྱད་ལོར་རྒྱ་ནག་གཞུང་གིས་རྔ་པ་ཀིརྟི་དགོན་པའི་ཐོག་ཁྲིམས་ལུགས་ཀྱི་ཡིག་ཆ་ཞིག་གཏན་འབེབས་བྱས་འདུག་པའི་ནང་དུ། མཐའ་མའི་ཐག་གཅོད་ཀྱི་དབང་ཆ་ཡོངས་རྫོགས་དགོན་པའི་ལས་སྣེ་ལ་མ་སྤྲད་པར་རྔ་པ་རྫོང་གི་རྫོང་དཔོན་ལ་སྤྲད་དེ་དགོན་པར་དབང་ཆ་གང་ཡང་མེད་པར་བཟོས་འདུག་རྒྱ་ནག་གཞུང་གི་ཁྲིམས་ལུགས་ཡོངས་རྫོགས་འདི་ལྟར་དཔོན་པོ་ཚོའི་དབང་ཤུགས་ཀྱི་འོག་ནས་ནུས་མེད་དུ་གྱུར་པ་ཤ་སྟག་ཡིན་པར་བརྟེན། རྒྱ་ནག་གཞུང་འདི་ཁྲིམས་ཀྱི་དབང་སྒྱུར་མིན་པར་གང་ཟག་གི་དབང་སྒྱུར་ཅན་ཞིག་ཡིན་པའི་ངོས་འཛིན་གསལ་པོ་བྱུང། བོད་ཀྱི་ས་ཐོག་ཏུ་སླེབས་པའི་སྐབས་ཐོག་དང་པོར་གཡག་མཐོང་བའི་སྐབས་གཡག་འདི་ནི་མིས་བདག་བཟུང་བྱས་པའི་སྒོ་ཟོག་དང་མི་འདྲ་བར་གཅན་གཟན་ཞིག་དང་མཚུངས་ཤིང། ཤིན་ཏུ་སྟོབས་ཆེན་པོ་དང་རྫིག་ཉམས་ལྡན་པ་ཞིག་རེད་འདུག་བསམ་བྱུང། ལམ་བར་དུ་བོད་མི་རིགས་དང་ཐུག་པའི་སྐབས་ང་ཚོ་རྒྱ་གར་ནས་ཡོང་བ་ཡིན་པ་ཤེས་ཀྱི་ཡོད་སྟབས་རྒྱལ་བ་རིན་པོ་ཆེའི་སྐུ་པར་དང་ཕྱག་མདུད་སྤྲོད་རྒྱུ་ཨེ་ཡོད་ཟེར་ནས་འཛེམ་ཟོན་མེད་པར་སྐད་ཆ་འདྲི་མཁན་ན་གཞོན་ཤིན་ཏུ་མང་པོ་ཡོང་གི་འདུག་གསན་མཁན་རྣམ་པ་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། གསུམ་པ་ལྷ་སར་འབྱོར་བ།

ར་མོ་ཆེའི་འདུ་ཁང་གི་ནང་དུ་བལ་བཟའ་ཁྲི་བཙུན་གྱིས་གདན་དྲངས་པའི་ཇོ་བོ་མི་བསྐྱོད་རྡོ་རྗེའི་སྐུ་མཇལ་རྒྱུ་མེད་པའི་ཚབ་ཏུ་མའོ་ཙེ་ཏུང་གི་འདྲ་སྐུ་ཆེན་པོ་ཞིག་བཞག་འདུག་བལ་བཟས་གདན་དྲངས་པའི་ཇོ་བོའི་སྐུ་དེ་རིག་གནས་གསར་བརྗེ་ཆེན་པོའི་སྐབས་སུ་སྐུ་སྐེད་ནས་དུམ་བུ་གཉིས་སུ་བྲེགས་ཏེ་སྐུ་སྟོད་པེ་ཅིང་དུ་ཁྱེར་འདུག་བོད་ནས་དབོར་འདྲེན་བྱས་པའི་སྐུ་སྣ་ཚོགས་ལུགས་ལ་བཞུ་རྒྱུའི་ཆེད་དུ་བཞག་པའི་མཛོད་ཁང་ཞིག་གི་ནང་དུ་ལོ་བཅུར་བཞག་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་པ་ཆེན་པོས་འབད་བརྩོན་གནང་བ་བརྒྱུད་རྒྱ་ནག་གཞུང་གི་མཛོད་ཁང་དུ་སྤུངས་པའི་བོད་ཀྱི་རིག་དངོས་ཁྲོད་ནས་ར་མོ་ཆེའི་ཇོ་བོའི་སྐུ་སྟོད་དེ་ལྷ་སར་གདན་ཞུས་ཀྱིས་སྐུ་སྨད་དང་མཐུད་སྒྲིག་བྱེད་ཐུབ་པ་བྱུང་འདུག་སྐབས་དེ་དུས་ཇོ་བོ་མི་བསྐྱོད་རྡོ་རྗེའི་སྐུ་དེ་གནས་སྐབས་ར་ས་འཕྲུལ་སྣང་གི་གཙུག་ལག་ཁང་དུ་བཞུགས་སུ་གསོལ་འདུག་པས་ངས་དུས་གཅིག་ཏུ་ཇོ་སྐུ་རྣམ་གཉིས་ལ་རབ་གནས་རྟ་ཐོག་མ་ཞིག་ཕུལ་བ་དང་གཙུག་ལག་ཁང་གི་ཡང་སྟེང་ནས་སྐྱེས་མཆོད་ཡུལ་མཆོད་ཞིག་ཀྱང་མཇལ་བ་ཡིན། ར་མོ་ཆེའི་འདུ་ཁང་ནང་གི་ཚོགས་རྟེན་སོགས་ས་འོག་ཏུ་ལུས་ནས་འདུག་པ་ལས་ལག་པ་འཆང་མཁན་བྱུང་མི་འདུག་ང་ཚོས་ཚོགས་གདན་སྟེང་གི་ས་ཕྲན་བུ་བསལ་ནས་གདན་གྱི་ཟུར་ལས་བྱིན་རླབས་ཕྲན་བུ་བླངས་ནས་ཕྱིར་ཐོན་པའི་སྐབས་དེར་ཡོད་པའི་བོད་མི་ཚོས་ཚོགས་གདན་འདི་བྱིན་རླབས་ལ་རུང་གི་མ་རེད། རྒྱ་མི་དཔོན་པོ་ཚོས་ཚོགས་གདན་འདིའི་ཐོག་ནས་འཐབ་འཛིང་དང་མནར་གཅོད་ཀྱིས་མཚོན་སྡུག་ལས་སྣ་དགུ་བཏང་ཡོད་ཟེར་ནས་མིག་ཆུ་དང་བཅས་ཞུ་གི་འདུག་སྔོན་མ་འདུ་ཁང་གི་སྒོ་འབྱོར་གྱི་གྱང་ངོས་སུ་རྒྱལ་ཆེན་སྡེ་བཞི་ཡོད་པའི་གྱང་ཐང་ཡོངས་རྫོགས་རྩབ་རལ་བཏང་བའི་ཚབ་ཏུ་མའོ་ཙེ་ཏུང་སོགས་དམར་པོའི་དཔོན་པོ་རྣམས་ཀྱི་གསུང་བསྡུས་རྩ་ཚིག་རྣམས་རྒྱ་ཡིག་ལྕགས་རྩི་དམར་པོས་བྲིས་འདུག་ང་ཚོ་ར་མོ་ཆེའི་འདུ་ཁང་གི་ཐོག་ཁར་ཕྱིན་པའི་སྐབས། བུད་མེད་མང་པོ་ཞིག་གིས་གཙུག་ལག་ཁང་བསྐྱར་གསོའི་ཨར་ལས་བྱེད་ཀྱི་འདུག་ཀྱང་ང་ཚོ་ལ་ཁ་ཡ་གཏན་ནས་བྱེད་ཀྱི་མི་འདུག་མཚམས་ཤིག་ལ་ལས་མི་ཞིག་གིས་ཁྱེད་ཚོ་རྒྱ་གར་ནས་ཡོང་བ་ཡིན་ནམ་ཟེར་བར་ཡིན་ཞེས་ལན་སྤྲད། ཁྱེད་ཚོ་ཚེ་སྨོན་གླིང་དུ་ཡོད་པའི་བླ་མ་དེ་ཡིན་ནམ། ས་གནས་གཞན་ཞིག་གི་མིང་སྨོས་ཏེ་དེར་ཡོད་མཁན་དེ་ཡིན་ནམ་ཟེར། ང་ཚོ་ཚེ་སྨོན་གླིང་དུ་སྡོད་མཁན་འདི་ཡིན་ཞེས་བརྗོད་སྐབས་དེ་མ་ཐག་དེར་ཡོད་པའི་མི་མང་པོ་ཡོངས་རྫོགས་དུས་གཅིག་ཏུ་ཡར་ལངས་ཏེ་ཕྱག་འཚལ་བཞིན་མཇལ་ཁ་ཞུས་བྱུང། སྐབས་དེར་ལྷ་སའི་ས་གནས་གཞན་ཞིག་ཏུ་རྒྱ་གར་ནས་ཡོང་བའི་བླ་མ་གཞན་ཞིག་ཡོད་པ་དེ་བོད་གཞུང་དང་རྒྱལ་བ་རིན་པོ་ཆེ་ལ་ཆབ་སྲིད་ཀྱི་ཐོག་ནས་ལྟ་ཚུལ་ལོག་སྟེ་ཡོང་མཁན་ཞིག་ཡིན་འདུག་ལ་བླ་མ་དེ་རྗེས་སུ་རྒྱ་ནག་གི་གྲོང་ཁྱེར་ཁྲེང་ཏུ་ལ་རྟེན་བཅོལ་བྱས་པ་རེད་ཟེར་བ་ཞིག་གོ་མྱོང། དེ་ལས་ར་སྤྲོད་ཐུབ་པ་ཞིག་ནི། བོད་མི་མང་ཚོགས་དཀྱུས་མ་ངལ་རྩོལ་བྱེད་མཁན་ཞིག་ཡིན་ན་ཡང་ཆབ་སྲིད་ཀྱི་གནད་དོན་ཐོག་གོ་རྟོགས་གཏིང་ཟབ་ཡོད་པ་དང་ལངས་ཕྱོགས་ཤིན་ཏུ་བརྟན་པོ་ཡིན་པ་མཐོང་བྱུང། ང་ལྷ་སའི་ཁྲོམ་གཞུང་གང་དུ་ཕྱིན་ན་ཡང་མང་ཚོགས་ཚོས་ངའི་རྗེས་སུ་འཚང་ཁ་བརྒྱབ་ནས་ཡོང་སྟེ་མཇལ་ཁ་ཞུ་གི་འདུག་གཙུག་ལག་ཁང་དུ་མཇལ་ཁར་འགྲོ་བའི་སྐབས་དཀོན་གཉེར་ཚོས་ང་ལ་དམིགས་བསལ་བྱས་ཏེ་གཙུག་ལག་ཁང་གི་ཕྱི་སྒོ་བརྒྱབ་ནས་ང་ཚོ་རྐྱང་པ་མ་གཏོགས་མང་ཚོགས་རྣམས་ང་དང་མཉམ་དུ་མཆོད་མཇལ་ལ་བཏང་མ་བྱུང་ན་ཡང། གཙུག་ལག་ཁང་ལ་སྐོར་བ་འགྲོ་བའི་སྐབས་སུ་ཡང་མཇལ་ཁ་ཞུ་མཁན་ཤིན་ཏུ་མང་པོས་འཚང་ཁ་བྱེད་ཀྱི་འདུག་པས་ལྷ་སར་བསྡད་པའི་རིང་གཙུག་ལག་ཁང་དུ་ཇོ་བོ་མཇལ་ཁར་ཐེངས་གཉིས་མ་གཏོགས་འགྲོ་ཐུབ་མ་སོང། ས་ཆ་ཁུག་ཀྱོག་དང་མི་ཚོགས་མེད་སར་ལྷ་སའི་མི་དམངས་དང་ཐུག་པའི་སྐབས་རྒྱལ་བ་རིན་པོ་ཆེའི་སྐུ་གཟུགས་ཀྱི་གནས་སྟངས་གང་འདྲ་འདུག་ཅེས་དྲི་བ་དང་བོད་རང་དབང་རང་བཙན་མགྱོགས་མྱུར་དུ་ཐོབ་པ་ཤོག་ཅེས་གསོལ་བ་འདེབས་པ་དང་སྨོན་ལམ་རྒྱག་གི་འདུག་མང་ཚོགས་ཀྱི་སེམས་གཏིང་གི་བདེ་སྡུག་གི་སྐད་ཆ་ང་ལ་ཤོད་ཀྱི་འདུག་ང་ལ་དེ་ལྟར་དགའ་བོ་བྱེད་དོན་གཙོ་བོ་གཅིག་ནི། སྐབས་དེར་ནང་དོན་ང་བོད་གཞུང་གི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་བོད་དང་རྒྱ་ནག་ནང་དུ་འགྲོ་གི་ཡོད་པའི་སྐོར་ལམ་ཙམ་ཤེས་པ་ཡིན་རྒྱུ་རེད་བསམ་བྱུང། ངས་སྐབས་དེའི་མཐོང་ཐོས་ཀྱི་གནས་ཚུལ་རྣམས་མི་གཞན་ལ་ངོ་སྤྲོད་བྱེད་སྐབས། བོད་ནང་གི་མང་ཚོགས་ལ་བདེ་སྐྱིད་དང་ཡར་རྒྱས་ཡོད་ལུགས་སོགས་འཛུམ་བསྟན་ནས་བཤད་དགོས་པའི་གནས་ཚུལ་གྱི་རིགས་མ་གཏོགས་སེམས་ཁོང་གི་དཀའ་སྡུག་དང་ཡིད་སྐྱོ་བའི་གནས་ཚུལ་གྱི་རིགས་མངོན་གསལ་དོད་པོས་བཤད་ཆོག་གི་མི་འདུག་སེམས་ཁོང་གི་དཀའ་སྡུག་དང་རེ་བ་མིག་ཆུ་བཏང་ནས་བཤད་དགོས་ཚེ་ངེས་པར་དུ་གཞན་གྱིས་མི་མཐོང་ས་ཞིག་ཏུ་ལྐོག་ནས་བཤད་དགོས་ཀྱི་འདུག་ཅེས་ཞུ་གི་ཡོད། སྐབས་དེའི་གནས་སྟངས་ངོ་མ་དེ་འདྲ་ཞིག་ཡིན། དགའ་ལྡན་དགོན་པར་མཆོད་མཇལ་ལ་འགྲོ་བའི་སྐབས་ལམ་བར་མལ་གྲོ་གུང་དཀར་དུ་ཉིན་གུང་གི་ཟ་མ་ཟ་བར་ང་ཚོ་ཟ་ཁང་ཆུང་ངུ་ཞིག་ཏུ་ཕྱིན་པ་ཡིན། ཟ་ཁང་དེའི་ལས་བྱེད་བོད་པའི་བུ་མོ་རྒྱ་ཆས་གྱོན་མཁན་ཞིག་འདུག་ང་ཚོ་ཟ་ཁང་ནང་དུ་ཡོད་དུས་མཇལ་ཁ་ཞུ་མཁན་མང་པོ་ཞིག་ཡོང་གི་འདུག་པས་བུ་མོ་དེས་འདི་ཟ་ཁང་རེད་ཅེས་མི་མང་ཡོངས་རྫོགས་ཕྱི་ལ་དེད་དེ་སྒོ་བརྒྱབ་རྗེས་མོ་རང་གིས་ང་ལ་མཇལ་ཁ་ཞུ་གི་འདུག་བོད་ནང་གི་བོད་མི་མང་ཆེ་བའི་བསམ་བློའི་གནས་སྟངས་འདི་འདྲ་ཞིག་རེད། བོད་མི་རྒྱ་མིའི་ལས་བྱེད་པ་ཞིག་ཡིན་ཡང་ཕྱི་ཚུལ་ཙམ་མ་གཏོགས་དོན་ངོ་མའི་ཐོག་ནས་ཆོས་དད་ཡོད་མཁན་དང་བླ་མ་དང་བོད་ཀྱི་ཆོས་དང་རིག་གཞུང་ལ་དགའ་མོས་ཡོད་མཁན་ཤ་སྟག་རེད་འདུག། དགའ་ལྡན་དགོན་པར་སླེབས་པའི་སྐབས་རི་བོ་དགེ་ལུགས་པའི་མ་དགོན་ལྟེ་བ་འདི་གྱང་ཆག་གིས་ཁེངས་ཏེ་མིག་གིས་ལྟ་མི་བཟོད་པ་ཞིག་ཏུ་གྱུར་འདུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་རྗེས་རྒྱ་ནག་གཞུང་གིས་དགའ་ལྡན་དགོན་པ་རྩ་གཏོར་བཏང་ཤུལ་དུ་ལྷ་ཁང་དང་ཁང་པ་རེ་ཟུང་ཞིག་གསར་བཞེངས་བྱེད་ཀྱི་འདུག་ཀྱང་གནའ་སྔ་མོའི་གཙུག་ལག་ཁང་ཡོངས་རྫོགས་ལ་གཏོར་བཅོམ་ཐེབས་པས་དགའ་ལྡན་དགོན་པའི་གཡས་གཡོན་གྱི་བྲག་ཕུག་དང་ཁུག་ཀྱོག་ཚང་མར་དེ་སྔོན་གྱི་གསེར་བྲིས་དང་དངུལ་བྲིས་ཀྱི་བཀའ་བསྟན་པོད་བརྒྱ་ཕྲག་མང་པོ་མེར་བསྲེགས་བཏང་བའི་སྙིགས་རོས་ཁེངས་འདུག་ངས་གསེར་བྲིས་མེར་བསྲེགས་པའི་ཚིག་རོ་སྤར་བ་གང་དྲན་རྟེན་དུ་ཁྱེར་ཡོང་བ་ཡིན། གསན་མཁན་རྣམ་པ་ཚོ་ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས་ལེ་ཚན་ཕྱི་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་དེ་གོ་སྒྲིག་དང། བརྒྱུད་བསྒྲགས་ཞུ་མཁན་བཅས་འཇམ་དཔལ་ཕུན་ཚོགས་ཡིན། འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ན་རྟེན་གཞི་གནང་བའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་རིའི་སྲིད་འཛིན་ཇོ་བྷའི་ཏིན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རིང་མིན་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་ཡོངས་བསྒྲགས་ཐོག་ནས་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་འདུག། ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་ཉི་ཧོང་གི་རྒྱལ་ས་ཀྲོ་ཀིའུ་ནང་འཚོགས་པའི་རྒྱལ་སྤྱིའི་ཡུ་གུར་གྱི་གླེང་སྟེགས་ཐོག་བོད་ནང་གི་ད་ལྟའི་ཛ་དྲག་གི་གནས་སྟངས་སྐོར་ངོ་སྤྲོད་གནང་བ་དང་རྒྱ་ནག་དམར་ཤོག་གཞུང་གིས་བོད་རྒྱ་སྒྱུར་གྱི་སྲིད་བྱུས་ལག་ལེན་བསྟར་བཞིན་པ་དེ་ནི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་བཏང་བ་ཞིག་ཡིན་སྐོར་འགྲེལ་བརྗོད་གནང་བ་མ་ཟད། བོད་རྒྱའི་དཀའ་རྙོག་སེལ་ཕྱིར་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་གནང་འདུག། ཡང་རྒྱ་ནག་གཞུང་གིས་གློག་ཤུགས་འགྲུལ་འཁོར་བཟོ་སྐྲུན་ལ་མཁོ་བའི་ལི་ཐིའམ་ཞེས་པའི་དངུལ་རྡོག་ལྟར་དཀར་བའི་ལྕགས་རིགས་ཀྱི་གཏེར་རྫས་བོད་ནས་སྔོག་འདོན་ཤུགས་ཆེ་བྱེད་བཞིན་པའི་རྐྱེན་གྱིས་རྫས་འཇིག་སླ་བའི་བོད་མཐོ་སྒང་གི་སྣོད་བཅུད་རྟེན་འབྲེལ་ལ་གནོད་སྐྱོན་ཚབས་ཆེ་གཏོང་ཉེན་ཡོད་པ་མ་ཟད་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་མུས་དེ་ཡང་གཏིང་ཟབ་ཏུ་འགྲོ་ཉེན་ཡོད་སྐོར་ཁ་སང་གཟའ་ལྷག་པའི་ཉིན་བོད་མིའི་ཉམས་ཞིབ་ལས་ཁང་གཡུ་རྡོག་གམ Turquoise Roof ཞེས་པའི་སྙན་ཐོ་ཞིག་འདོན་སྤེལ་གནང་འདུག་ཡང་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་ཨོས་ཏྲེ་ལི་ཡའི་མི་སེར་ཡིན་པ་རྒྱ་རིགས་རྩོམ་པ་པོ་ཡཱང་ཇུན་ཡི་བུས་ཨོས་ཏྲེ་ལི་ཡའི་སྲིད་བློན Anthony Albanese མཆོག་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་སྐབས་ཁོང་གི་པཱ་ལགས་བཙོན་གྲོལ་གཏོང་དགོས་སྐོར་རྒྱ་མིའི་དཔོན་རིགས་ཚོའི་ལྷན་དུ་གླེང་དགོས་པའི་འབོད་སྐུལ་ཞུས་སྟབས་ཁོང་གི་པཱ་ལགས

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ། བདེ་ལེགས།